བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་གནང་བཞིན་ཡོད་པའི་ལས་དོན་དང་འབྲེལ་བའི་སྐོར་སྐོར་གླེང་མོལ་ཞུ་གི་ཡིན། ཐོག་མར་ང་ཚོའི་ལས་རིམ་འདིའི་ནང་ལ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་དེ་ནང་བཞིན་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་དེ་ནས་ཨ་ནི་སྤྱི་འཐུས་མིང་འགྱུར་རྡོ་རྗེ་ལགས་དང་དེ་ནང་བཞིན་ཨ་ནི་བསྟན་འཛིན་འཇིགས་བྲལ་ལགས་བཅས་ང་ཚོའི་ལས་རིམ་ནང་ཕེབས་ཡོད་རྣམ་པ་ཚོ་ང་ཚོའི་ལས་རིམ་འདིའི་ནང་ཕེབས་པར་ཐུགས་རྗེ་བཀྲ་ཤིས་བདེ་ལེགས། ལགས་བཀྲ་ཤིས་བདེ་ལེགས་དེ་ནས་ཐོག་མར་དེའི་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ལ་བཀའ་འདྲི་ཞུ་ཡག་དེ། ད་ད་ལྟ་རྒྱ་བལ་འབྲུག་གསུམ་ན་ཡོད་པའི་བོད་མི་མང་སྤྱི་འཐུས་ཚོ་ཚོགས་ཆུང་ཁག་བཅུ་གཅིག་ལ་ཆ་བགོས་གནང་ནས་རྒྱ་གར་རྒྱལ་ཡོངས་ནང་ལ་བོད་དོན་ཞུ་གཏུག་གི་ལས་འགུལ་ཞིག་སྤེལ་གནང་གི་འདུག་བྱས་ཙང་ལས་འགུལ་དེ་སྤེལ་གནང་དགོས་ཡག་གི་དགོས་པའི་རྒྱུ་མཚན་གཙོ་བོ་དེ་ག་རེ་ཆགས་ཡོད་ན། ལགས་འོང་ད་ད་ལྟ། ད་རྒྱ་གར་དེ་ང་ཚོ་བཙན་བྱོལ་སྒྲིག་འཛུགས་གནས་ས་བྱས་ཨ་ནི་དེ་ནང་བཞིན་གི་ང་ཚོ་བོད་དང་ཁྱིམ་མཚེས་ཀྱི་རྒྱལ་ཁབ་ཆགས་བསྡད་རེད་ཨ་ནི་ཕྱི་ནང་ཀུང་སི་ཤོག་ངོས་ཆེན་པོ་གི་ཡུལ་སྐར་དེ་ཆགས་བསྡད་དུས་རྒྱ་གར་དེ་ང་ཚོ་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་ཤུགས་ཆེ་ཡོང་ཐུབ་དགོས་ཡག་དེ་གལ་ཆེན་པོ་ཞེ་པོ་ཅིག་མཐོང་གི་ཡོད་རེད་ནི་དེ་ནང་བཞིན་གྱི་ད་རྒྱལ་སྤྱི་སྤྱི་ཚོགས་ནང་ལོགས་ལ་ད་ང་ཚོ་བོད་དོན་གྱི་ཐོག་ལ་ཕན་ཚུན་བཀའ་མོལ་ཤོད་ཡོང་དུས་རྒྱ་གར་གྱི་ཐོག་ནས་འོང་ང་ཚོ་ཅིག་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གནས་ཚད་དེ་ཁོ་རང་བཞིན་གྱི་དྲི་བ་སླེབས་བསྡད་ཡག་གི་གནས་སྟངས་དེ་འདྲ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་རྒྱ་གར་དེ་ད་ང་ཚོ་བོད་དང་ཧ་ཅང་གི་ཅིག་ཆོས་དང་ད་ང་ཚོ་ཀྱི་རིག་གཞུང་རེད་དེ་ནང་བཞིན་གྱི་ས་འབྲེལ་རེད་དེ་ཡིན་དུས་གནས་སྟངས་གང་ཅིའི་ཐོག་ནས་ཅིག་གལ་ཆེན་པོ་ཞེ་པོ་ཞིག་ཆགས་བསྡད་དུས་ད་ང་ཚོ་རྒྱ་གར་ནང་ལོགས་ལ་ཅིག་བོད་དོན་གྱི་ཐོག་ལ་ཅིག་དམིགས་བསལ་གྱི་ད། ཤུགས་ཆེན་པོ་འདྲ་བོ་བྱེད་རྒྱུ་རྒྱ་གར་ངོས་ནས་བོད་དོན་གྱི་ཐོག་ལ་འགན་ཁུར་འདྲ་བོ་ཤུགས་ཆེན་པོ་ཅིག་སླེབས་ཐུབ་པ་ཡིན་ན། ང་རང་ཚོ་བོད་ཀྱི་ད་ཅིག་ཆབ་སྲིད་གཅིག་པུ་མ་ཡིན་པར་བོད་ཀྱི་རིག་གཞུང་དང་ཁོར་ཡུག་དང་དང་གནས་སྟངས་མང་པོ་ཐོག་ལ་ང་ཚོ་ཅིག་རང་བཞིན་གྱིས་ཐུགས་ཕན་གསོས་བསྡད་གི་གནས་སྟངས་ཆགས་བསྡད་ཀྱི་འདུག་ཨ་ནི་ལྷག་པར་དུ་ད་ལྟ་ད་ང་ཚོ་ཕྱི་ལོ་གཅིག་སྟོང་དང་དགུ་བརྒྱ་ང་དགུ་ང་དགུ་ནས་བོད་ལ་དུས་འགྱུར་བྱུང་ནས་ང་ཚོ་བཙན་བྱོལ་ལ། བུད་དགོས་ཡག་གི་གནས་སྟངས་དེ་འདྲས་བྱུང་བ་རེད། ཨ་ནི་སྐབས་དེ་དུས་ཀྱི་ད་ང་ཚོ་རྒྱལ་བ་རིན་པོ་ཆེ་གི་ཐུགས་ཉེ་ས་ཀྱི་ད་གྲོགས་པོ་རེད་ང་ཚོ་བོད་དོན་རྒྱབ་སྐྱོར་བྱེད་མཁན་གྱི་ད་མི་རབས་འདྲ་མ་ཚོ་ན་རྒན་པ་དེ་ཚོ་མ་ཅིག་ཅིག་མང་བ་ཅིག་རྫོགས་འགྲོ་ཡག་གི་གནས་སྟངས་དེ་འདྲས་ཆགས་བསྡད་དེ་ད་ལྟ་དེ་མི་རབས་གསར་པ་མང་པོ་ཞིག་ཡར་སླེབས་འོང་དུས་ཁོང་དེ་ཚོ་ནང་ལོགས་ལ་ད་སྔོན་མའི་ལོ་རྒྱུས་ཀྱི་གནས་བབ་དེ་ཅིག་ཇི་མ་ཇི་བཞིན་ཁོང་ཚོར་ཐུགས་རྒྱུས་ཡོད་མེད་དང་འོང་དོ་སྣང་བྱེད་ཀྱི་ཡོད་མེད་དེ་འདྲས་ཀྱི་གནད་དོན་མང་པོ་ཡོང་བསྡད་དུས་ད་ང་ཚོ་སྔོན་མ་ནས་འབྲེལ་བ་དེ་འདྲས་བྱུང་བ་རེད་ཨ་ནི་བོད་ལ་དཀའ་ངལ་དེ་འདྲས་བྱུང་བ་རེད་རྒྱ་གར་ངོས་ནས་སྐབས་དེ་དུས་ཀྱི་ཅི་ནས་མི་སྣ་དེ་ཚོ་རྒྱབ་སྐྱོར་འདི་འདྲས་གནང་ཡོད་རེད་ཟེར་དང་ད་ལྟ་མུ་མཐུད་ནས་གནང་དགོས་ཀྱི་འདུག་ཟེར་ཡག་གི་ཁོ་རང་ཚོ་ལ་ཕར་ཅིག་ང་ཚོ་ཅིག་ར་སྤྲོད་ལ་བྱས་ནས་ཅིག་ཏིག་ཙམ་དེ་འདྲས་བྱས་པ་ཡིན་ན་ད་རུང་ཏིག་ཙམ་བོད་དོན་ཐོག་ལ་ཤུགས་ཆེ་ཅིག་རྒྱབ་སྐྱོར་ཡོང་གི་མེད་ན་བསམ་ནས་དེ་ཡང་ང་ཚོ་ད་རྒྱ་གར་དེ་ཅིག་ལུང་པ་རྒྱ་ཆེན་པོ་རེད་གནས་མི་འབོར་མང་པོ་རེད། མངའ་སྡེ་ཕལ་ཆེར་མངའ་སྡེ་ཉི་ཤུ་རྩ་གཅིག་ཉི་ཤུ་རྩ་བརྒྱད་ཅིག་ཆགས་བསྡད་ཡོད་རེད་དེ་ག་ནང་བཞིན་གྱི་འོ་ཐད་ཀར་གྱི་འཛིན་སྐྱོང་འོག་ལ་ཡོད་མཁན་གྱི་ད་ལ་དྭགས་ནང་བཞིན་འདྲ་བོ་མང་པོ་ཆགས་བསྡད་ན་ང་ཚོ་མངའ་སྡེ་འདྲ་བོ་ད་ང་ཚོ་ཚང་མ་ཚོ་བསྡོམས་འོང་ན་ཕལ་ཆེར་སུམ་ཅུ་ཡར་མར་ཅིག་ཆགས་འགྲོ་འོང་དེ་ནང་ལོགས་ལ་ད་སྤྱི་འཐུས་རྣམ་པ་ད་གིན་ཁོང་ཚོས་གསུང་བ་ནང་བཞིན་རེད་ང་ཚོ་སྡེ་ཚན་བཅུ་གཅིག་ལ་ཆ་བགོས་བྱས་ང་ཚོ་དུས་ཚོད་དེ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་གཉིས་པའི་གི་ཟླ་མཇུག་པ་འདྲ་བོ་ཞིག་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་བཞི་པ་ནས་ང་ཚོ་དེ་འགོ་འཛུགས་ཡག་གི་དེ་ཡིན་དེ་འདའ་བ་སྐྱུར་སྐྱིད་འདྲ་བོ་ཅིག་དེ་འདྲའི་ག་རེ་སྤྱི་འཐུས་རྣམ་པ་ལ་ཕུལ་ཡོད་རེད་ཨ་ནི་ག་རེ་སྤྱི་འཐུས་རྣམ་པ་ད་ཚོགས་ཆུང་རིགས་གཅིག་ད་ལྟ་ཕེབས་ཚར་བ་རེད་རིགས་གཅིག་ད་ལྟ་ཕེབས་བཞིན་པ་འདྲ་བོ་ཞིག་རེད་རིགས་གཅིག་ད་དུང་ཕེབས་ཡག་གི་རྒྱ་གར་ནང་ལོགས་ལ། གནས་དེ་དེ་འདྲའི་གྱི་གནས་སྟངས་ཆགས་བསྡད་རེད། འོ་ང་ཚོ་དུས་ཚོད་དེ་ཟླ་བ་བཅུ་གཅིག་མ་ཕུད་ནའང་རྒྱ་གར་ནང་ལོགས་ལ་ཀྱི་གནམ་གཤིས་དང་དེ་འདྲས་ཀྱི་ཐོག་ནས་འོང་ཚར་བ་རེད། འོང་འོས་བསྡུ་རྒྱ་གར་མངའ་སྡེ་མང་པོ་ནང་ལོགས་འོས་བསྡུ་འགྲོ་ཡ་དང་དེ་འདྲས་ཀྱི་དུས་ཚོད་གལ་ཏེ་དེ་འོང་སོ་སོ་ཕ་གིའི་གི་ཁོར་ཡུག་ཏུ་ཕེབས་ཡ་དུས་ཚོད་དེ་ང་ཚོ་དུས་གཅིག་ལ་འགྲིག་གི་མི་འདུག་དེ་ཡིན་དུས་ཚོད་དེ་འདྲས་མ་འདྲ་བ་ཕུད་དགོས་ཡ་གི་གནས་སྟངས་དེ་འདྲས་ཆགས་བསྡད་རེད། དེའི་ནང་ལོགས་ལ་ད་ག་རེ་སྤྱི་འཐུས་རྣམ་པ་ཕེབས་མཁན་གྱི་ཐོག་ནས་ཕ་གིའི་ཐུགས་སྣང་གནང་ཡ་དང་ཨ་ནི་ཕ་གིའི་གི་གནས་སྟངས་དེ་ཚོ་ལ་ཐུགས་སྣང་གནང་བ་ཨ་ནི་ང་ཚོ་ལས་འཆར་འབྲི་ཡ་དང་དེ་འདྲས་གྱི་ཐོག་ནས་ད་རྒྱ་གར་ནང་ལོགས་ལ་ང་ཚོ་བོད་དོན་གྱི་ཐོག་ལ་ད་མདོར་ན་གྱི་རྒྱབ་སྐྱོར་དེ་ཤུགས་ཆེ་རུ་ཡོང་ཐུབ་ཡ་དང་གོ་རྟོགས་དེ་དེ་ཚོ་ཤུགས་ཆེ་རུ་ཡོང་ཐུབ་ཡ་གི་དམིགས་ཡུལ་གཙོ་བོ་འདྲ་བོ་དེ་འདྲས་ཆགས་བསྡད་རེད། ལགས་ལེགས་སོ་ད་བར་ད་མངའ་སྡེ་ག་ཚོད་ཅིག་ནང་ཕེབས་གྲུབ་ཡོད་ན། ད་ལྟ་ང་ཚོ་ཚོགས་ཆུང་ཕལ་ཆེར། ཁག་གསུམ་གྱི་ཙམ་ཅིག་ཕེབས་ཚར་སོང། ལགས་ལེགས་སོ། དེ་འདི་ད་ལྟ་ཕེབས་བཞིན་པ་ད་ལྟ་རྒྱ་གར་གྱི་མངའ་སྡེ་ཁག་ཕལ་ཆེར་བཞི་ལྔ་ཙམ་ནང་ད་ལྟ་ཕེབས་བཞིན་པ་འདྲ་བོ་ཆགས་བསྡད་རེད་ད་ད་ག་རྒྱ་གར་གྱི་མངའ་སྡེ་ཁྱོན་ད་ཉི་ཤུ་རྩ་བརྒྱད་ཡར་མར་ཅིག་འདུག་པ་ཨ་ནི་ཐད་ཀར་གྱི་འཛིན་སྐྱོང་ཡོད་མཁན་གྱི་ཡང་མངའ་སྡེ་འདྲ་བོ་དེ་འདྲའི་མང་པོ་ཆགས་བསྡད་ཡོད་རེད་དེ་ནི་ང་ཚོ་ཚང་མ་ལ་ད་སྙོབ་ཐུབ་ཡག་གི་འབད་བརྩོན་བྱེད་དགོས་བ་རེད། ལགས་ལེགས་སོ་ཨ་ནི་གཅིག་ག་རེ་ཟེར་མངའ་སྡེ་དེ་ཚོའི་ནང་ལ་ཕེབས་པའི་སྐབས་ལ་ད་སྤྱིར་གྲོས་ཚོགས་འཐུས་མི་རེད་ཨ་ནི་གཅིག་ས་གནས་དཔོན་རིགས་རེད་དེ་བཞིན་མང་ཚོགས་རེད་དེ་ཚོ་དང་མཇལ་འཕྲད་གནང་དགོས་ན་ག་འདྲ་ག་འདྲ་རེད་ཅེ་ན། རེད་ད་ལྟ་ང་ཚོ་མཇལ་འཕྲད་གནང་ཡ་ལྟེ་བ་དེ་འདི་རེད་ད་རྒྱ་གར་གི་ད་ང་ཚོ་དེ་ག་ལབ་དགོས་རེད་ཨེམ་ཨེལ་ཨེ་ལབ་དགོས་རེད་པ་ད་ཕ་གིའི་མངའ་སྡེ་གི་ཁོ་རང་ཚོ་གྲོས་ཚོགས་འཐུས་མི་ཡོད་རེད་པ་མངའ་སྡེ་གི་གྲོས་ཚོགས་འཐུས་མི་ཡོད་རེད་མངའ་སྡེ་གི་འཛིན་སྐྱོང་ཡོད་རེད། ཨ་ནི་མངའ་སྡེ་སོ་སོ་སོ་སོ་ནང་ལོགས་ལ་ང་ཚོ་བོད་དོན་གྱི་རྒྱབ་སྐྱོར་བྱེད་མཁན་གྱི་འོ་ཚོགས་པ་དེ་འདྲ་ཡོད་རེད་ཨ་ནི་དེ་ག་ནང་བཞིན་སློབ་གྲྭ་མཐོ་སློབ་ཁག་རེད་ཨ་ནི་གཞི་རིམ་ད་ང་ཚོ་མི་མང་དེ་འདྲས་ཐུག་ཡ་དང་ཨ་ནི་དེ་ག་ནང་བཞིན་ད་རྒྱ་གར་གྱི་གྲོས་ཚོགས་འཐུས་མི་དེ་ཁོ་རང་ཚོ་ད་ཀྱི་ལོག་ས་བྷ་ཟེར་དང་རཱ་ཇྱ་ས་བྷ་ཟེར་གྲོས་ཚོགས་གོང་འོག་གཉིས་ཡོད་རེད་དེ་མངའ་སྡེ་སོ་སོ་སོ་སོ་ནང་ད་གྲོས་ཚོགས་ཚོགས་དུས་མ་གཏོགས་རྒྱ་གར་གྱི་ད་ལྡི་ལི་ལ་ཚོ་ཕེབས་ཀྱི་ཡོད་མ་རེད་མངའ་སྡེ་སོ་སོ་སོ་སོ་ལ་བཞུགས་བསྡད་ཀྱི་ཡོད་རེད་པ་ཡང་དང་དེ་ཚོ་གི་ཐུག་ཡ་དང། དེ་འདྲ་ནི་སངས་རྒྱས་སྡེ་ཚན་གསར་འགྱུར་སྡེ་ཚན་དེ་ཚོ་མཇལ་ཡག་དང་དེ་འདྲ་བྱས་ན་ང་ཚོ་སྡེ་ཚན་ཐུག་ས་འདྲ་བོ་དེ་རྨིས་སེ་ད་སྡེ་ཚན་མ་འདྲ་བ་མང་པོ་ཅིག་ལས་ང་ཚོ་རྨིས་བསྡད་རེད། ལགས་ལགས་སོ་ད་སྤུན་རེད། ཨང་དེ་ནོག་བཞིན། ལགས་ལགས་གསུང་རོགས་གནང། ལང། ཨང་དེ་ནང་བཞིན་ད་འདི་ཆ་འདྲ་བས་ན་ད་ང་ཚོ་མངའ་སྡེ་གི་བོད་དོན་ཞུ་གཏུག་གི་ལས་འགུལ་དེ་ཧ་ཅང་གི་ཚད་མཐོན་པོ་ཡག་པོ་ཡོང་བསྡད་ཀྱི་འདུག་རྒྱ་གར་གྱི་མངའ་སྡེ་ནང་ལོགས་ལ་ད

འོ་ལགས་སོ། ད་རེས་ཀྱི་ལས་བོད་དོན་ཞུ་སྐུལ་གྱི་ལས་འགུལ་འདི་ང་རང་ཚོའི་ངོས་ནས་ད་ག་འདྲའི་རེ་ཞིག་བྱུང་བ་ངོས་འཛིན་གནང་གི་ཡོད། ཨོ་ད་འདྲ་དེ་ང་ཚོ་ཞེ་དྲག་ལྟ་དེ་དེ་ཕོད་ཧ་ལས་པ་ཡག་པོ་ཡོང་བསྡད་ཀྱི་འདུག་ག་རེ་ཟེར་ན་རྒྱ་རྒྱ་གར་མངའ་སྡེ་ཁག་ནང་གི་ད་གནད་ཡོད་མི་སྣ་ད་མཐོ་ཤོས་ཚང་མ་ང་ཚོས་ཐུག་ཐུབ་ཡ་དང་ཨ་ནི་ཁོ་རང་ཚོ་གི་དོ་སྣང་འདྲ་བོ་ཅིག་ཤུགས་ཆེན་པོ་གནང་བསྡད་ཀྱི་འདུག་བ་དེ་འདྲ་ཨ་ནི་བོད་དོན་གྱི་ཐོག་ལ་དོ་སྣང་ཤུགས་ཆེན་པོ་གནང་གི་འདུག་ཨ་ནི་ད་ག་ནང་བཞིན་གྱི་ད་ང་རང་ཚོ་བོད་དེ་ཅིག་ལོ་རྒྱུས་ཀྱི་གནས་བབ་ཐོག་ནས་རང་བཙན་རེད་ཟེར་ཨ་ནི། ཁོ་རང་ཚོ་དེ་འདྲའི་ཚུར་གསུང་ཡ། ཨ་ནི་ང་རང་ཚོ་ངོས་ནས་ཀྱི་བོད་ཀྱི་ད་ལྟ་གི་བོད་ནང་གི་གནད་དོན་ཡིན་ན་ཁོ་ཚོ་དེ་ཚོ་ལ་གདུང་སེམས་མཉམ་སྐྱེད་ཡོད་སྲིད་བསྟན་ཏེ་དེ་ཚོ་ཐོག་ལ་ང་ཚོ་ཀྱི་ཁོ་ཚོ་གི་ཀྱི་ཐུགས་སྣང་ཆེན་པོ་གནང་དེ་གནད་དོན་ཆགས་ཀྱི་འདུག་ད་དེ་ཡིན་ཏེ་ད་མུ་མཐུད་ནས་ང་ཚོ་ཞུ་སྐུལ་བྱེད་དགོས་ཡ་དང་མུ་མཐུད་ནས་ང་ཚོ་འབྲེལ་བ་བཞག་འོ་དེ་ནང་བཞིན་གྱི་ང་ཚོ་དཔེར་ན། རྒྱ་གར་འདྲ་ཡིན་ན་རྒྱ་གར་དབུས་གྲོས་ཚོགས་ཀྱི་དང་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་རེད་འོང་དེ་ཚོ་ནང་ལོགས་ལ་ཡང་གྲོས་ཚོགས་ཀྱི་འཐུས་མི་རྣམས་མང་རུ་གཏོང་ཐུབ་ཡ། ད་ང་ཚོ་ཐོག་མར་འདྲ་བོ་ཅིག་བསམ་བློ་གཏོང་བ་ཡིན་ན་མངའ་སྡེའི་ནང་ལོགས་ལ་ཡང་ད་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་འདྲས་བཙུགས་ཐུབ་ཡ་གི་ཐབས་ཤེས་དེ་འདྲས་གཏང་དགོས་རེད་ན་ད་ད་ལྟ་བར་དུ་སྔན་མ་ཧི་མ་ཅལ་ནང་གི་མངའ་སྡེ་གི་དེ་འདྲས་ཅིག་བྱུང་བ་རེད་མ་གཏོགས་དེ་འདྲས་ཡོང་ཐུབ་གི་མི་འདུག་འོ་ཁོ་རང་ཚོ་ས་གནས་ཀྱི་གནས་སྟངས་ཀྱི་ཐོག་ནས། ད་ཆབ་སྲིད་ཚོགས་པ་མ་འདྲ་བ་མང་པོ་ཆགས་བསྡད་དེ། ད་ལྟ་རྒྱ་གར་དབུས་ཀྱི་གྲོས་ཚོགས་འཐུས་མི་ལས་གནང་བ་དེ་རྒྱ་གར་གྲོས་ཚོགས་ཆབ་སྲིད་ཚོགས་པ་མ་འདྲ་བའི་འཐུས་མི་ཚང་མ་སླེབ་ཐུབ་ཡག་གི་འབད་བརྩོན་བྱས་ནས་དེ་འདྲའི་རྒྱབ་སྐྱོར་ཚོགས་པ་བཙུགས་དགོས་རེད་བ། ཨ་ནི་མངའ་སྡེ་ནང་ལོགས་ལ་དེ་འདྲའི་ཡོང་ཐུབ་ཡག་གི་ཐབས་ཤེས་འདྲ་བོ་དེ་འདྲའི་བྱས་ད་ག་འདྲ་ང་ཚོ་བོད་དོན་གྱི་ཐོག་ལ་ཅིག་བློ་ཉེ་རུ་གཏོང་ཡག་དང་ཅིག་ཤུགས་ཆེ་རུ་གཏོང་ཐུབ་ཡག་གི་ད་ཐབས་ལམ་ག་འདྲའི་འདུག་དེ་ཚོ་ཐོག་ལ་ང་ཚོ་ད་ཅིག་མི་ཚེ་ཟིན་པ་ན་དབྱིན་གྱི་གཅིག་ཆ་མཚུངས་བ་ཇི་ལྟ་བུ་ད་རིམ་པས་དེ་ཡོང་ཡོང་ཡག་གི་ང་ཚོ་རེ་བ་བྱེད་ཆོག་རེད་བ་དེ་ཡིན་ན་དང་འདི་གི་ཆ་ལ་ཁོ་དངོས་ཡོད་ཀྱི་ཁོ་རང་ཚོ་ཐུག་ཡ་དང་དེ་འོང་ཁོ་རང་ང་ཚོ་ཕར་ཞུ་ཡ་དེ་ཚོ་ཁོ་ཚོ་གསན་བཞེས་གནང་ཡ་ཨ་ནི་ཁོ་རང་ཚོ་ངོས་ནས་ང་ཚོ་ལ་ཚུར་ཆེ་བསྟོད་གནང་ཡ་དང་དེ་ཚོ་ཐད་ཡག་ཐག་ཆོད་ཡོང་གི་འདུག། ལགས་ལགས་སོ། ཨ་ནི་ད་ག་ནང་བཞིན་ད་གཅིག་རྒྱ་གར་གྱི་ས་གནས་མང་པོ་གཅིག་ནང་ལོགས་ལ་གཅིག་མང་ཚོགས་ཀྱི་ཁྲོད་ནས་ད་བོད་ཟེར་ཡ་དང་ཅིག་བོད་ཀྱི་གནད་དོན་དེ་ཚོ་ད་གོ་མ་ཚོར་མཁན་མང་པོ་ཅིག་ཡོད་རེད་དེ་ཚོའི་ཐོག་ལ་ཡང་ང་རང་ཚོའི་སྤྱི་འཐུས་རྣམ་པ་ཚོས་ད་གཅིག་ཁྱབ་བསྒྲགས་གནང་དགོས་ཡ་རེད་བ་བོད་དོན་དྲིལ་བསྒྲགས་གནང་དགོས་ཡ་ཨ་ནི། བོད་ཀྱི་གནས་སྟངས་དེ་ཚོ་ཁོང་རྣམ་ཚོ་ལ་ད་འགྲེལ་བརྗོད་གནང་དགོས་ཡ་ད་དེ་ཚོ་ཡང་གལ་འགངས་ཆེན་པོ་ག་འདྲ་རེད་ཟེར་ཡོད་ན། ལར་ཡང་དེ་ཚོ་ང་ཚོ་གལ་ཆེན་པོ་ཞིག་རེད་ཟེར་གི་ཡོད་ད་མང་ཚོགས་ཟེར་དེ་དཔེ་མ་སྲིད་གལ་ཆེན་པོ་འདྲ་བོ་ཞིག་ཆགས་བསྡད་གི་རེད་དེ་ནི་ད་རྒྱ་གར་ནང་ལོགས་ངས་ད་གིན་གོང་དུ་ཞུ་ཡ་ལྷག་བསྡད་གི་རེད་རྒྱ་གར་ནང་ལོགས་ལ་ད་མངའ་སྡེ་མ་འདྲ་བ་ཉི་ཤུ་རྩ་བརྒྱད་ཡོད་རེད་དེ་ནང་ལོགས་ལ་སྐད་ཡིག་མ་འདྲ་བ་མང་པོ་ཞེ་པོ་ཅིག་ཡོད་དུས། དེ་འདི་དཔེར་ན་ཧིན་དི་གཅིག་པུ་གིས་དེ་ཡོང་ཐུབ་གི་ཡོད་མ་རེད་ཨིན་ཇི་གཅིག་པུ་གིས་ཡོང་ཐུབ་གི་མ་རེད་དེ་ནང་བཞིན་ལྷོ་ཕྱོགས་རེད་བོད་ཀྱི་རྒྱ་གར་མངའ་སྡེ་ཁག་རེད་དེ་ཚོ་ནང་ལོགས་ལ་འོང་སྐད་ཡིག་མ་འདྲ་བ་རེད་དེ་ང་ཚོ་ད་ལྟ་སྙན་ཞུ་ཕུལ་ཡ་དེ་ཚོ་སྐད་ཡིག་མ་འདྲ་བ་ཕ་རྒྱལ་དུ་བསྒྲིལ་འཛིན་ནོ་ཕར་བསྒྱུར་ནས་རོགས་པ་ནི་དེ་ཁོ་རང་ཚོ་ལ་ཕར་ཕུལ་ཡ་ནི་དེ་རྗེས་བཟུང་གི་ད་ང་ཚོ་བརྒྱུད་ལམ་ཁག་ཐུག་ཡ་ད་གསར་འགྱུར་སྡེ་ཚན་ཁག་ཐུག་ཡ་དང་དེ་འདྲ་བྱས་འོང་དེ་འོང་གསར་འགྱུར་སྡེ་ཚན་ཁག་དེ་ཚོ་ཐུག་ཡོང་དུས་གསར་འགྱུར་གྱི་སྡེ་ཚན་ནང་ལོགས་ལ་འོང་བོད་ཀྱི་གནད་དོན་དེ་ཚོ་ཕྱིར་ཐོན་ཐུབ་པ་ཡིན་ན་ད་མང་ཚོགས་ཀྱི་ཐོག་ནས་འོང་ཏོག་ཙམ་བོད་དོན་གྱི་ཐོག་ལ་ཤེས་རྟོགས་ཡོང་ཐུབ་ཡ་དེ་འདྲའི་ཀྱི་ད་ང་ཚོ། བརྒྱུད་ལམ་འདྲ་བ་མ་སོང་ན་ང་ཚོ་ཚང་མ་གཅིག་དེ་བེད་སྤྱོད་གཏོང་ཐུབ་ཡ་དང་དེ་འདྲའི་གི་ཐོག་ནས་ད་མང་ཚོགས་རང་ལ་ད་བོད་དོན་གི་ཐོག་ལ་དེ་ཚོ་ཐུགས་སྣང་དང་གོ་རྟོགས་སྤེལ་ཐུབ་ཡ་གི་འབད་བརྩོན་དེ་ཞུ་དགོས་རེད་ད་ད་རྒྱ་གར་གི་ནང་ལོགས་ལ་མི་འབོར་མང་པོ་རེད་ད་རེ་མངའ་སྡེ་མང་པོ་བྱས་ཨ་ནི་ཁོང་སོ་སོ་ངོས་ནས་སོ་སོ་གི་ད་ཅིག་ག་རེ་ཟེར་གི་རེད་ཆབ་སྲིད་དང་སོ་སོ་གི་དེ་མ་གཏོགས་འོང་ད་ང་ཚོ་བོད་དོན་གི་ཐད་ཀར་གི་ཆབ་སྲིད་གི་འབྲེལ་བ་ཐོག་ལ་དེ་ཚོ་ཐུགས་སྣང་མ་གནང་མཁན་དེ་འདྲའི་ཡོང་བསྡད་ཀྱི་འདུག་ག་དེ་དེ་ཚོའི་ཐོག་ལ་ད་ང་ཚོ་དེ་ཤུགས་ཆེ་རུ་ཡོང་ཐུབ་ཡག་གི་ཐབས་ཤེས་འདྲ་བོ་ཅིག་དེ་འདྲའི་བྱེད་དགོས་རེད་ད་ད་ད་ལྟའི་ཆ་ལ་ད་རྒྱ་མི་གི་གནས་སྟངས་རེད་ཨ་ནི་དེ་ནང་བཞིན་རྒྱལ་སྤྱི་ཆབ་སྲིད་ཀྱི་གནས་སྟངས་རེད་ཨ་ནི་རྒྱ་གར་ནང་གི་ད་ཁོང་ཚོ་ཆབ་སྲིད་ད་ཅིག་ཉིས་སྟོང་ཉི་ཤུ་རྩ་བཞི་ལ་འོས་བསྡུ་ཆེན་པོ་རྒྱ་གར་དབུས་ཀྱི་འོས་བསྡུ་དེ་སླེབས་ཡོང་དུས་དེ་ཚོའི་ཐོག་ལ་ཡང་ཁོང་ཚོ་ཐུགས་སྣང་ཤུགས་ཆེ་རུ་གནང་སྟེ་ཡང་མངའ་སྡེ་སོ་སོ་གི་འོས་བསྡུ་དེ་འདྲ་འགྲོ་བསྡད་དེ་འོ་ང་རང་ཚོ་ཐད་ཀྱི་བོད་དོན་དེ་ཐད་ཀར་ཁོ་རང་ཚོ་མི་སོ་སོར་སྒེར་དུ་འབྲེལ་བ་མ་བྱས་དེ་འོ་རང་བཞིན་གྱི་དེ་འདྲའི་གི་དེ་ཙམ་གི་ཐུགས་སྣང་ག་ཚོད་ཅིག་ཡོང་དགོས་ཡིན་ན་བསམ་བསམ་གི་དེ་འདྲ་ཡོང་བསྡད་ཀྱི་འདུག་ག། ཡིན་ནའང་ད་ང་ཚོ་གྱི་ག་ཚོད་མི་མང་ག་ཚོད་ལ་བསྙབ་ཐུབ་ཐུབ་དང་ནི་བརྒྱུད་ལམ་ག་ཚོད་ང་ཚོ་གྱི་བེད་སྤྱོད་གཏོང་ཐུབ་ཡ་དང་འོ་དེའི་གི་འབྲེལ་བ་འཛུགས་ཐུབ་ཡ་གི་ཐབས་ཤེས་ཐོག་ནས་ག་ད་བོད་ཟེར་ཡ་དེ་རྒྱ་གར་ལ་གལ་ཆེན་པོ་ཡིན་པ། ད་ལྟའི་ཆ་ལ་བོད་ཀྱི་གནད་དོན་དེ་ག་འདྲའི་ཆགས་ཀྱི་ཡོད་པ། ཨ་ནི་རྒྱ་གར་དང་བོད་བར་གྱི་ལོ་རྒྱུས་ཀྱི་འབྲེལ་བ་གི་གནས་བབ་དེ་ག་རེ་ཆགས་ཀྱི་ཡོད་པ། དེ་འདི་འདྲའི་ཐོག་ནས་ང་ཚོ་ཀྱིས་བོད་ཀྱི་སྐོར་དངོས་ཡོད་གནས་ཚུལ་དེ་ཤེས་ཐུབ་དགོས་ཡ་བྱེད་དགོས་པ་དེ་གལ་ཆེན་པོ་འདྲ་ཅིག་མཐོང་ནས། དེ་འདི་དེ་འདྲའི་གི་ཐོག་ནས་ད་ཐུགས་སྣང་གནང་མཁན་འདྲ་ཅིག་རྒྱབ་སྐྱོར་བཞེས་མཁན་ཏན་ཏན་གྱི་ཤུགས་ཆེན་པོ་ཡོད་པའི་གི་བཟོ་འདྲ་ཅིག་དེ་འདྲའི་ཡོང་གི་འདུག་དེ་འདི་རྒྱ་གར་ནང་ལོགས་ལ་ད་དེ།

ང་ད་རེས་ནས་བཀའ་འདྲི་ཞུ་ཡ་འདི་ད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འདི་ལོའི་བོད་དོན་ཞུ་གཏུག་གི་ལས་འགུལ་འདིའི་ཁྲོད་ནས་ནི་སྤྱི་འཐུས་ཚོ་ཚོགས་ཆུང་བཅུ་གཅིག་ཐོག་ལ་ཆ་བགོས་གནང་ནི་རྒྱ་གར་རྒྱལ་ཡོངས་ནང་ལོགས་ལ་འདུག་སེ་བོད་དོན་ཞུ་སྐུལ་གི་ལས་འགུལ་འདུག་སེ་སྤེལ་གནང་བཞིན་པ་རེད་ཤག་བྱས་ཙང་དེ་སྤེལ་གནང་དགོས་ཡ་གི་ད

ད་འཛམ་བུ་གླིང་སྤྱི་ཡོངས་ཀྱིས་རྒྱབ་སྐྱོར་དགོས་པ་ཙམ་དུ་མ་ཟད་པའི་གི་ཨ་ནི་ང་ཚོ་ད་བོད་མིའི་སྒྲིག་འཛུགས་ད་སྐྱབས་མགོན་རིན་པོ་ཆེ་གི་བསྟི་གནས་འདི་རྒྱ་གར་ཆགས་ཀྱི་ཡོད་རེད་ཨ་ནི་རྒྱ་གར་འདི་ད་ང་རང་ཚོའི་བོད་འདི་རྒྱ་ནག་གི་ཧམ་བཟུང་མ་བྱས་གོང་ལ་ཡང་ལོ་ཉིས་སྟོང་ཙམ་གྱི་རིང་ལ་ཡང་ང་ཚོ་རྒྱ་ནག་དང་རྒྱ་གར་གྱི་བར་ལ་ཡང་ད་ང་ཚོ་གཅིག

ཆབ་སྲིད་མི་སྣ་འདི་གས་ལོ་ལྔ་ལྔ་ནང་ལ་ཡང་འགྱུར་བ་འགྲོ་གི་རེད་ཨ་ནི་མ་འོངས་པའི་རྒྱ་གར་འདི་གཞོན་སྐྱེས་ཚོ་རེད་དེ་ཡིན་དུས་ད་ནས་ཨ་ནི་ཅིག་ཆབ་སྲིད་མི་སྣ་ཙམ་མ་ཡིན་པའི་གི་ཨ་ནི་གཞི་རིམ་མི་མང་རེད་ལྷག་པར་དུ་ཨ་རྒྱ་གར་གི་ད་མཐོ་སློབ་ཁག་ལ་ཡོད་པའི་གི་ཤེས་ཡོན་ཅན་གཞོན་སྐྱེས་འདི་གའི་ནང་ལོགས་ལ་ཡང་བོད་མི་རིགས་གི་འཐབ་རྩོད་དང་བོད་མི་རིགས་གི་ལོ་རྒྱུས་བོད་མི་རིགས་གི་རྒྱལ་རབས་འདི་གའི་འདི་ཨ་ནི་ཅིག་སེམས་ནང་ལ་བཞག་བྱས་བོད་དེ་མ་བརྗེད་པ་བྱེད་དགོས་ཡ་གི་གལ་ཆེན་པོ་རེད་གསུངས་པ་ཡིན་ད། དེར་བལྟས་ཚེ་ད་ང་ཚོའི་གི་ཕྱི་རྒྱལ་ལ་ཡ་ཕེབས་པའི་སྐབས་དེ་ལ་ཡ་ད་ང་ཚོ་ཅིག་ཕྱག་གྲོན་གི་ཐོག་ནས་རེད་གང་ཅིའི་ཐོག་ནས་ད་ཅིག་མང་པོ་བསམ་བློ་བཏང་དགོས་དགོས་རེད་ད་རྒྱ་གར་རྒྱ་གར་གི་ནང་ལོགས་ལ་ཡ་ད་ད་ཕྱི་རྒྱལ་ལ་ཡོད་པའི་སྤྱི་འཐུས་ཚོ་ཕར་ཕེབས་པའི་གི་ཕྱི་རྒྱལ་གི་སྤྱི་འཐུས་ཚོ་ད་སོ་སོ་ས་གནས་ནང་ལ་ཡ་ནི་སོ་སོའི་གི་དེ་ཕྱག་ལས་ཅིག་གནང་དགོས་གི་ཡོད་རེད་རྒྱ་གར་ལ་ཡོད་པའི་གི་ད། ང་ཚོ་དེ་ལ་ཡང་བཞི་བཅུ་ཡོད་པ་འཆོལ་བ་འདི་གས་ཚང་མ་ལོ་ཏི་ཚོགས་ཆུང་བཅུ་གཅིག་ལ་ཆ་བགོས་བྱས་རྗེས་མངའ་སྡེ་ཡོངས་རྫོགས་གཉའ་པ་བྱས་རྗེས་ནས་ཨེ་ན་ཁ་ཤས་དེ་ལ་ཡང་ད་བཟློག་ཏུ་མེད་པའི་དཀའ་ངལ་འཕྲད་ན་མེད་ཞེས་དགོངས་པ་ཞུ་ཡ་ཆོག་གི་ཡོད་མ་རེད། ད་བཟློག་ཏུ་མེད་པའི་དཀའ་ངལ་བྱུང་བ་ཡིན་པ་ཡིན་ན་ཨེ་ན་ཚོགས་ཆུང་སོ་སོའི་ནང་ཁུལ་ནས་དགོངས་བཞེས་ཀྱི་ཐོག་ནས་ཨེ་ན་ཚུགས་བཞེས་བྱས་ཨེ་ན་གནང་དགོས་ཀྱི་ཡོད་རེད་དེ་ཡིན་དུས་ས་གནས་ད་དེའི་གི་ལས་འཆར་དེ་ཉིས་སྟོང་ཉི་ཤུ་རྩ་བཞི་གི་ཕྱི་ཟླ་གཉིས་པ་བར་དུ་མཇུག་སྒྲིལ་དགོས་ཀྱི་ཡོད་རེད་ད་ག་ཚོད་ལས་འཆར་ཆོལ་བ་དེ་ཡིན་དུས་གཙོ་བོ་དེ་ཨ་ནེ་རྒྱ་གར་གྱི་ད་དུས་ནས་དུས་སུ་ང་ཚོའི་གི་ཆབ་སྲིད་མི་སྣ་དང་དེ་གས་བྱས་པ་ཙམ་མ་ཟད་པའི་གི་མངའ་ཁོངས་དེ་ལ་ཡོད་པའི་གི་གཞི་རིམ་མི་མང་དང་ཨ་ནེ་ལྷག་པར་དུ་མཐོ་སློབ་ཏུ་ཡོད་པ་ཚོ་ཨ་ནེ་བྱེད་ཡས་གི་ལས་འཆར་བྱེད་དེ་གི་ཨ་ནེ་རྒྱ་གར་མི་མང་ནང་ལོགས་ལ་ཡར་ད་མཚམས་མཚམས་ང་ཚོ་གངས་སྐྱིད་གི་ཨ་ནེ་རྒྱལ་སྒོ་ནས་མར་ཐོན་པའི་གཞུག་གུ་ཨ་ནེ་ང་ཚོའི་ཅིག་བོད་ཟེར་ཡས་དེ་ཞེ་དྲག་ཧ་མ་གོ་མཁན།

དེ་གནང་པའི་སྐབས་དེ་ལ་ཡང་ཚོགས་ཆུང་ནང་ལོགས་ལ་ཡང་སྐུ་ཞབས་ཡི་ཡོད་པ་མི་སྐྱ་ཡི་ཡོད་པ་བུད་མེད་ཡི་ཡོད་པ་ཨ་ནི་དེའི་ནང་ལོགས་ལ་ཡང་ཡང་གསུང་སྐད་མཁྱེན་པ་ཡི་ཡོད་པ་ཡང་སྣ་ཚོགས་ཀྱི་ཐོག་ནས་ཨ་ནི་དེའི་ནང་ལོགས་ལ་ཡང་ད་ཁ་ཤས་ཅིག་བོད་ནས་ཕེབས་པ་ཡི་ཡོད་པ་དེ་འདྲས་ཀྱི་སྣ་འཛོམས་ཅིག་གི་ཐོག་ནས་ཚོགས་གཙོ་གཉིས་ཀྱིས་ཆ་བགོས་བྱས་བཞག་བྱས་དེ་རྒྱན་རྒྱབ་ཡོད་མ་རེད།

རེད་པ་བོད་ཀྱི་ཨ་ནེ་གཅིག་ཆུ་ནས་བརྩིས་པའི་ཨ་ནེ་བོད་ཀྱི་ད་ཆགས་བབ་ཀྱི་ཐོག་ནས་བོད་ཀྱི་གནད་འགག་ག་རེ་ཡིན་པ་དེ་ཁོ་རང་ཚོ་ལ་གསེད་བཀྲོལ་བྱས་ཚེ། བོད་དེ་ལ་ཡང་ཨ་ནེ་གཅིག་རང་སྐྱོང་རེད་རང་དབང་ཅིག་ཐོབ་པ་ཡིན་ན། རྒྱ་ནག་ཐོག་ལ་ཡང་ཨ་ནེ་གཅིག་དཔལ་འབྱོར་གྱི་ཐོག་ནས་ཁེ་ཕན་ག་ཚོད་ཡོད་པ། སྲུང་སྐྱོབ་ཀྱི་བདེ་འཇགས་ཀྱི་ཐོག་ནས་ཨ་ནེ་ཁེ་ཕན་ག་ཚོད་ཡོད་པ་འཛམ་གླིང་སྤྱི་ཡོངས་ལ་བདེ་འཇགས་ཀྱི་ཐོག་ནས་ཁེ་ཕན་ག་རེ་ཡོད་པ་དེ་གས་ང་ཚོའི་ཁོར་ཡུག་སྤྱི་འཐུས་ཚོས་གསེད་བཀྲོལ་གནང་ནས་ཕེབས་དགོས་རེད།

དེང་སྐབས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་དོན་ཞུ་འབོད་ཀྱི་ལས་འགུལ་གཅིག་སྡུད་སྤེལ་གནང་བཞིན་པ་རེད་ཤག་བྱས་ཙང་བོད་དོན་ཞུ་འབོད་ཀྱི་ལས་འགུལ་དེའི་ཁྲོད་ལ་སྤྱི་འཐུས་སྡེ་ཚན་ཁག་བཅུ་གཅིག་ལ་ཁག་བགོས་གནང་ནས་ས་གནས་ཁག་མི་འདྲ་བའི་ནང་ལ་དུས་སུ་ཕྱོགས་བསྐྱོད་གནང་བྱས་ལས་འགུལ་དེ་སྤེལ་གནང་གི་འདུག་བྱས་ཙང་ང་རང་ཚོ་ཕེབས་གནང་སའི་ས་གནས་དེ་ག་བ་ག་བ་རེད་ཟེར་ན། ད་ལྟ་ང་རང་ཚོ་སུ་སུ་བྱས་བྱས་ནས་ད་ལྟ་ང་རང་ཚོ་སྤྱི་འཐུས་ལྷན་ཚོགས་ཀྱི་ཞུ་སྐུལ་གྱི་ལས་འགུལ་གྱི་ལས་འཆར་ཅིག་ཡོད་རེད་ད་འདི་ནང་ལ་ཡང་ང་དང་ངའི་གི་ཕྱག་སྦྲེལ་ད་ལྟ་བློ་བཟང་རྒྱ་མཚོ་ལགས་ངེད་གཉིས་དེ་མངའ་སྡེ་གཉིས་རང་རེད། འོ་ལགས་སོ། གཅིག་ད་ལྟ་ང་རང་ཚོ་ཏ་མིལ་ན་ཌུ་བྱས་བྱས་ནས་དང་གཅིག་དེ་ཁེ་ར་ལ་ཟེར་དེ་མངའ་སྡེ་གཉིས་དེ་རེད། ནུབ་ཕྱོགས་ཁུལ་གྱི་མངའ་སྡེ་གཉིས་ཆགས་བསྡད་ཡོད་ཞུས་པ་ཡིན། ལགས་ལགས་སོ་ཨ་ནི་མངའ་སྡེ་དེ་གཉིས་ནང་ལ་ཆུ་ནང་ནས་གཙོ་བོ་ད་སུ་སུ་མཇལ་འཕྲད་གནང་པ་དང་ཨ་ནི་ཅིག་ཞུ་སྐུལ་གཙོ་རེ་ཞིག་ག་རེ་ཞིག་གནང་ཡོད་ན། ད་ང་ཚོ་དེའི་སྐབས་དེ་ལ་ཡ་ཉི་མ་ཕལ་ཆེར་བཅུ་མ་ཟིན་ཙམ་ཞིག་བསྐྱལ་བ་རེད་དེའི་ནང་ལ་ཡ་ད་མཇལ་འཕྲད་ཞུ་ཡ་དེ་ད་ཁག་མང་པོ་ཞིག་ཅིག་ཞུས་ཡོད་རེད་ད་མཇལ་འཕྲད་ཞུ་སྟངས་དེ་ལ་ཡ་ད་ང་ཚོའི་ངོས་ནས་རྣམ་པ་རེ་ཞིག་ཁ་ཤས་ཞིག་ཆགས་བསྡད་ཡོད་རེད། རིགས་ཁ་ཤས་ལ་ཡ་ཤེས་ཡོན་གྱི་སྐོར་དང། ཨ་རིགས་ཁ་ཤས་ལ་ཆབ་སྲིད་རྐྱང་པའི་སྐོར། ཨ་རིགས་ཁ་ཤས་ལ་ཡ་ད་ང་རང་ཚོ་སྤྱི་ཚོགས་ཀྱི་གནས་སྟངས་བྱས་བྱས་ནས་དེ་འདྲའི་ཅིག་ཧོ། མ་འདྲ་མ་འདྲ་རུ་ཆགས་འདུག་ད་གཙོ་བོ་དེ་ང་ཚོ་ཆབ་སྲིད་ཀྱི་གནད་འགག་ཡིན་དུས་ཙང་ནས་ཡ་ཆབ་སྲིད་ཀྱི་གནད་དོན་དེའི་ཐོག་ལ་ཡ་ང་ཚོས་ཤུགས་གཙོ་བོ་རུ་བརྒྱབ་ཡོད་རེད་དེ་ཞུ་ཡ་ཡིན། ཨ་ནི་ཡིན་ད་ད་ང་ཚོ་དང་པོ་འགོ་འཛུགས་ཞུ་ཡ་དེ་བྷི་ནས་ཞུས་པ་ཡིན། ཏ་མིལ་ན་ཌུ་ནས་ཞུས་པ་ཡིན། ལགས་ལགས་སོ། ཏ་མིལ་ན་ཌུའི་ནང་ལ་ཡ་དང་དུས་རྒྱུན་དུ་ང་ཚོའི་ལ་ཡ་ཕྱག་རོགས་གནང་མཁན་ཡོད་རེད་ང་གཉིས་ལ་ཡ། ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དེ་འདྲའི་འདུག་ཨ་ནི་ཁོང་ཚོའི་མཉམ་དུ་ལ་ཡ་ང་ཚོ་འབྲེལ་བ་རེ་ཞུས། ཨ་ནི་ལྷག་པར་དུ་ཡང་ད་ལྟ་ང་རང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ད་ལྷོ་སྤྱི་ལས་ཁུངས་ཀྱི་ཁྱབ་ཁོངས་རུ་ཆགས་བསྡད་ཡོད་རེད་ཁོ་རང་ཚོའི་ངོས་ནས་གྲ་སྒྲིག་གནང་དགོས་ཡ་དང། དེ་རྗེས་དེ་ཞེ་དྲག་ཡག་པོ་འདུག། ལགས་ལགས་སོ། དེ་ནས་ང་ཚོའི་དེ་ལ་ཡ།

ཡོངས་གྲགས་རུ་ཆགས་ཡོང་གི་རེད། ཡིན་ན་ཡང་འགོ་བཙུགས་ས་དེ་ད་རྒྱ་གར་ལ་ཆགས་བསྡད་ཡོད་རེད། ཨ་ནི་ད་ལྟ་ཧི་མ་ལ་ཡའི་རི་རྒྱུད་ཀྱི་དང་འབྲེལ་བ་ཡོད་པའི་སྐོར་དེ་ལ་ཡ་ང་ཚོས་གཏད་སོས་ནན་པོ་ཞིག་ཞུས་པ་ཡིན་གང་ལགས་ཟེར་ན། རྒྱ་གར་དང་བོད་ཀྱི་ས་མཚམས་ཟེར་མཁན་དེ་དེ་སྔ་ཡོད་རེད་ལ་ད་ལྟ་ཨ་ནི་རྒྱ་གར་གཞུང་གི་ཐོག་ནས་ག་རེ་ངོས་འཛིན་བྱེད་དགོས་ཟེར་ན་རྒྱ་གར་དང་རྒྱ་ནག་གི་ས་མཚམས་ཟེར་བྱས་ནས་དེ་འདྲའི་གྱི་བཀའ་མོལ་གནང་ས་འདུག་དེ་རྗེས་དེ་ལོ་རྒྱུས་ཀྱི་ཐོག་ནས་བྱས་པ་ཡིན་ན་ཏག་ཏག་འགྲིག་གི་མེད་པ་དང་ད་དེ་མཚོན་དཔེ་གྱི་གནས་ཚུལ་གང་ལ་གང་འཚམ་ཞིག་ཁོང་ཚོ་ལ་ཡང་ངོ་སྤྲོད་ཞུ་ཡག་གི་ང་ཚོའི་གོ་སྐབས་རེ་ཞིག་འདུག་ཟེར་ལེན་པ་ཡིན། ཨ་ནི་ལྷག་པར་དུ་འདིའི་ནང་ནས་ད་ལྟ་སློབ་ཕྲུག་ཁ་ཤས་ཀྱིས་ང་རང་ཚོ་བོད་པའི་བུད་མེད་ཀྱི་ནུས་ཤུགས་ཟེར་འདྲ་བོ་དེ་འདྲའི་སྐོར་དང། དེ་ག་ནང་བཞིན་པའི་གཅིག་པའི་བོད་པའི་གྱི་གློག་བརྙན་ལ་སོགས་པ་དང་དེ་འདྲས་གང་ལྟར། བོད་པའི་གནས་ཚུལ་མང་པོ་ཞིག་ཐོག་ལ་དོ་སྣང་བྱས་རྗེས་ནས་ཉམས་ཞིབ་བྱེད་མཁན་གྱི་དེ་འདྲའི་གི་སློབ་ཕྲུག་བཞི་ལྔ་ཞིག་འདུག། འོ་ལགས་སོ། ཨ་ནི་དེ་ཚོ་ཚོགས་འདུ་ཚུགས་རྗེས་ནས་ཁོ་ཚོ་ལ་ང་རང་ཚོ་ངོས་ནས་ག་རེ་ངོ་སྤྲོད་ཞུ་དགོས་ཡ་དང་ད་ག་ནང་བཞིན་པའི་ང་ཚོའི་ངོས་ནས་ཁོ་ཚོ་ལ་ཡ་སུ་དང་སུ་ལ་འབྲེལ་བ་བྱེད་དགོས་ཀྱི་ཡོད་པ་དེ་དང་ཕྱོགས་མཚུངས་བྱས་ནས་ཁྱེད་རང་ཚོ་བོད་པའི་གཞིས་ཆགས་ཁག་ཅིག་ཏུ་ཕེབས་ཐུབ་པ་ཡིན་ན་ང་ཚོའི་ངོས་ནས་ཁོ་ཚོ་ལ་ཡ་དཔྱད་ཞིབ་བྱེད་ཡ་དང་ཉམས་ཞིབ་བྱེད་ཡ་ལ་ཡ་མཐུན་འགྱུར་ག་རེ་བྱེད་ཐུབ་པ། དེ་གྱད་དེ་ང་ཚོ་གལ་ཆེན་པོ་ཅིག་ཞུས་པས་གང་ལ་ཟེར་ན། སླར་སྦྲ་སྤུ་ལྷག་པར་དུ་འཛིན་ཚུལ IIT ཅིག་ནས་ཐོན་བཞག་པའི་སློབ་ཕྲུག་དེ་གྱད་དེ་བྱེ་བྲག་གིས top ཤེས་ཡོན་ཆེན་པོ་ཅིག་བརྩི་གི་ཡོད་རེད་སྤྱི་བཏང་ཁོ་རང top། དེ་ཡིན་དུས་ཙང་ནས་འདི་གྱད་དེ་འབྱུང་འགྱུར་ཨ་ནི་ཅིག་རྒྱ་གར་གྱི་སྤྱི་ཚོགས་ནང་ལ་ཡ་རླབས་ཆེན་གྱི་ཞབས་ཕྱི་ཞུ་མཁན་ཡིན་དུས་ཙང་ནས་ཡ་ཁོ་ཚོའི་ནང་ལ་བོད་པའི་གི་གནས་ཚུལ་དང་དེ་གྱད་དེ་ཁོ་རང་ཚོ་དོ་སྣང་བྱེད་པ་ནང་བཞིན་ཞིག་ད་དུང་གི་ང་ཚོས་གཏིང་ཟབ་པོ་དངོས་ཡོད་ཀྱི་གནས་ཚུལ་དེ་གྱད་དེ་ཁོ་ཚོའི་བསམ་བློའི་ནང་ལ་ཡ་བླུགས་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་བརྩིས་བྱས་ནས། དེ་ཡིན་དུས་ད་ནི་ང་ཚོས་དེ་ཚོའི་ཐོག་ལ་ཡང་འགྲེལ་བཤད་ཞུ་ཡག་ཅིག་གོ་སྐབས་ཞེ་པོ་ཅིག་ཡག་པོ་བྱུང་སོང་བསམ་གྱི་འདུག། ལགས་སོ་ད་ག་ནང་བཞིན་ཡང་གཅིག་ས་གནས་ཀྱི་དཔོན་རིགས་རེད་ཀྱི་ཡང་འཐུས་མི་རིགས་དེ་འདྲས་དང་ཡང་མཇལ་འཕྲད་གནང་ཡོད་ཀྱི་རེད་དེ་འདྲས། ལགས་འོང་ང་ཚོ་ད་ད་ལྟ་ང་ཚོས་ཀྱི་དང་པོ་འགོ་བཙུགས་དུས་ད་ནི་ང་ཚོ་ག་རེ་རེ་བ་རྒྱབ་ཡོད་ཟེར་ན་ད་རྒྱ་གར་ལྷོ་ཕྱོགས་ཁུལ་ལ་ཡང་ད་ཁོང་གི་ཚོགས་པ་ཆེ་ཁག་དེ་ད BJP དང་ད་ག་ནང་བཞིན Indian National Congress ཆགས་ཀྱི་ཡོད་རེད། ལྷོ་ཕྱོགས་དེ་ཚོ་ལ་ཡིན་པའི་དཔེར་ན་དེའི་ཐོག་ལ Regional དང་ས་གནས་ཁོངས་སོ་སོ་ལ་ཡ་ཡང་ཆབ་སྲིད་ཀྱི་ཚོགས་པ་མང་པོ་ཞིག་རེད་ལྷག་པར་དུ་དཔེར་ན Tamil Nadu གཙོ་བོར་བྱེད་པ་ཡིན་ན་དེ་རིང་སང DMK གི་གཞུང་འཛིན་པའི་དུས་ཚོད་ཅིག་ཏུ་ཆགས་བསྡད་ཡོད་པ་ཨ་ནི་ང་ཚོའི་ངོས་ནས་དེ་གྱད་དེ་སྒང་ཁ་ལ་ཅིག་མཇལ་འཕྲད་ཞུས་བྱས་ནས་ང་ཚོའི་བོད་པའི་གནས་ཚུལ་དེ་ཐོག་ལ་ཡ།

ད་ནི་གོ་སྐབས་ཅིག་བྱུང། ཁོ་རང་ལ་ཡ་རྗེས་དྲན་ཞུས་པའི་སྐབས་དེ་ལ་ཡ་ད་ཀོང་རེ་སི་གཞུང་དང་ང་རང་ཚོ་བཙན་བྱོལ་བོད་མིའི་དབར་གྱི་འབྲེལ་བ་དེ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྐབས་དེ་ལ་ཡ་ཨ་ནི་རྒྱ་གར་གཞུང་འཛིན་དེ་ཁྱེད་རང་ཚོ་ཀོང་རེ་སི་ཚོགས་པ་ཆགས་བསྡད་ཡོད་དུས་ཙང་ནས་ཡ་ཨ་ནི་གཞུང་གི་དབུ་ཁྲིད་དེ་པཎ་ཌིཏ་ཇ་ཝ་ཧར་ལལ་ནེ་རུ་གིས་དབུ་ཁྲིད་པའི་གཞུང་ཞིག་ཆགས་ཡོད་དུས་ཙང་ནས་ཡ་སྐབས་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ཨ་ནི་རྒྱ་གར་གཞུང་ཐོག་ནས། ཕ་གིར་ཕེབས་བསུ་ལེན་དང། ཨ་སྣེ་ལེན་ཞུ་ཡ་རེད་དེ་ཙམ་མ་ཟད་པའི་གལ་ཆེ་ཤོས་དེ་ལ་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་པཎ་ཌིཏ་ནེ་རུ་མཉམ་དུ་ལ་སྔ་རྗེས་བཀའ་མོལ་གནང་བའི་གི་རྗེས་འབྲས་ལ་ཡ་ང་རང་ཚོ་ད་གཞིས་ཆགས་ཁག་གསར་འཛུགས་གནང་ཡག་དང་ད་ག་ནང་བཞིན་པའི་སློབ་གྲྭ་ཁག་དེ་དང་ཕྱོགས་མཚུངས་ཀྱི་བྱས་བྱས་ནས་དགོན་པ་དགོན་སྡེ་གྲྭ་ཚང་དང། ཨོ་དེ་གྱད་དེ་ལ་སོགས་པ་འདི་གྱད་ལ་ད་ཅིག་ང་རང་ཚོ་བཙན་བྱོལ་བོད་མིའི་གི་གནས་བབ་ལ་ཨ་ནི་མཁོ་དགོས་ཡོད་པའི་གི་མཐུན་འགྱུར་ག་རེ་ག་རེ་གནང་བསྡད་པ་དེ་གྱད་དེ་ཆ་ཚང་ཅིག་ད་ལྟ་དེ་དེ་སྙིང་བསྡུས་ཙམ་དེ་ཁོ་ཚོ་ལ་ཡང་དྲིན་དྲན་དུ་ཞུ་ཡག་གི་གོ་སྐབས་དེ་འདྲ་བྱུང་བ་རེད་བ། ད་ལགས་སོ་ཁོང་ཨ་ནི། ད་ཁོ་རང་ཚོ་ངོས་ནས་ཡ་ཁོ་ཚོའི་གི་ཚོགས་པ་དང་རྒྱལ་བ་རིན་པོ་ཆེ་དབར་གྱི་འབྲེལ་བ་དེ་ཧ་ལས་པའི་གཏིང་ཟབ་པོ་ཅིག་ཡིན་པ་གཅིག་དང། ཨ་དེ་ཚོའི་སྐོར་དེ་ཁོ་རང་ཚོ་འགྲེལ་བརྗོད་མང་པོ་ཅིག་སྐྱོན་གནང་གི་འདུག་ཡིན་ནས

བོད་པའི་གནད་དོན་འདི་ཚོའི་ཐོག་ལ་ཡང་ཨ་ནེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཏོན་བཞག་པའི་གི་དབུ་མའི་ལམ་གྱི་སྲིད་བྱུས་འདིའི་ཐོག་ལ་ཡང་རྒྱབ་སྐྱོར་གནང་དགོས་ཀྱི་ཡོད་པ་ལ་སོགས་པ་དེ་ཚོའི་སྐོར་དེ་གི་ཆ་ཚང་ཅིག་འགྲེལ་བཤད་བྱེད་ཞུས། ཨ་ནེ་གལ་ཆེ་རྒྱུ་དེ་ད་རེས་ང་ཚོ་དེ་ད་རེས་འདི་གཅིག་པོ་མ་རེད་སྲིད་དོན་ཚོགས་པ་གང་ག་ལ་ཡང། བོད་ནང་གི་གནས་ཚུལ་དེ་གལ་ཆེན་པོ་ཇི་བཞིན་འགྲེལ་བཤད་བརྗོད་ཀྱི་ཡིན། ལྷག་པར་དུ་ཡང་བོད་ནང་ལ་ད་ད་ལྟའི་གི་ཞི་ཅིན་ཕིང་གི་འགོ་ཁྲིད་པའི་འོག་ལ་ཡང་བོད་ཀྱི་ཆོས་དང་རིག་གཞུང་ཐ་ན་ཡིན་ཡིན་དེ་བོད་ཀྱི་ངོ་བོ་ཚང་མ་རྩ་མེད་བཏང་ཡག་གི་སྲིད་བྱུས་ད་འདི་གས་དེ་ལག་ལེན་བསྟར་གྱི་ཡོད་པ་དེ་གས་དེ་རེ་རེ་རེ་རེ་བྱེད་འགྲེལ་བཤད་བརྒྱབ་པ་ཡིན་ལྷག་པར་དོན་གཅིག་དེ་རིང་སང་བོད་པའི་ནང་བསྟན་ཨ་ནི་ཀྲུང་གོ་ཅན་དུ་བསྒྱུར་ཡག་ལ་སོགས་པ་དང་ད་ག་ནང་བཞིན་བོད་པའི་སློབ་ཕྲུག་ཚོ་གང་ག་ཨ་ནི་བོད་པའི་ཆོས་དང་རིག་གཞུང་གི་གོམས་གཤིས་དྲི་མ་ཙམ་ཡང་མེད་པ་བཟོ་ཡག་དོན་དག་ལ་ཡག་གཏན་འཇགས་སློབ་གྲྭ་ལ་སོགས་པ་དེ་འདྲའི་ལ་སོགས་པ་དེ་གས་ཅིག་དེ་མིན་པའི་ཁོར་ཡུག་དང་དེ་ཚོ་ཚང་མའི་ཐོག་ལ་ཡག་འགྲེལ་བཤད་གང་ཐུབ་ཐུབ་ཅིག་དང་གང་ཡོད་ཡོད་ཅིག་བརྒྱབ་པའི་ཐོག་ལ་ཡང་ཨ་ནི་རྒྱ་སྐད་ཅིག་དེའི་ཐོག་ལ་ཡང་ང་ཚོའི་ཚོགས་གཙོའི་མཚན་ཐོག་ལ་ཡང་ཕྱག་བྲིས་ཅིག་ཡོད་རེད་ཨ་འདི་གས་དེ་འདུག་སེ་ཕུལ་བྱས་ནས་འདུག་སེ་བྱས་བྱས་ནས་ཞུས་པ་ཡིན་ཟེར་ཞུ་གི་ཡིན། ལགས་ལགས་སོ་སྐུ་ངོ་ཨ་ནི་ད་ག་ནང་བཞིན་ང་རང་ཚོས་ཕར་འདུག་སེ་འབོད་སྐུལ་ཞུས་པ་ནང་བཞིན་ཁོ་རང་ཚོའི་ངོས་ནས་ཡང་བོད་དང་བོད་མིའི་ལྷག་པར་དུ་བོད་ནང་གི་གནས་ཚུལ་དེ་ཚོ་མཁྱེན་རྟོགས་ག་འདྲ་རེད་བརྗོད་ན།

ཀོང་རེ་སི་དང་འདི་ཆགས་བསྡད་ཡོད་རེད་བི་ཇེ་པི་ཆགས་བསྡད་ཡོད་རེད་ད་ག་ནང་བཞིན་ང་ཚོའི་བི་ཇེ་པི་གི་ཡ་ནི་སྐབས་དེ་ལ་ཡ་ཚོགས་གཞོན་ཁྲོད་ནས་ཕལ་ཆེར་རྡོ་ར་སོགས་མི་ཡིན་པ་ཡོད་འོ་ཁོ་རང་མཇལ་འཕྲད་ཞུས་བྱས་ནས་ཁོ་རང་ལ་གནས་ཚུལ་འདི་གས་དེ་གོང་དུ་ད་ལྟ་ཕ་གས་ཀོང་རེ་སི་གི་ཚོགས་པ་ལ་བསྔགས་བརྗོད་བྱེད་ཡ་དེ་ཕར་ཕུད་པའི་གཞན་དག་ང་ཚོ་ཞུ་ཡ་དེ་གི་གང་ག་གཅིག་གྱུར་བྱས་བྱས་ནས་ཨ་ནི་ང་ཚོ་འདུག་སེ་ཞུས་ཡོད་འོ་དེ་རེད་ཨ་ནི་ད་སི་པི་ཨེམ་དེ་ཚོ་ང་ཚོ་མཇལ་འཕྲད་ཞུས་ཡ་འགོ་དང་པོ་ཁོང་ཚོ་དུས་ཚོད་ཅིག་སྤྲད་སོང་སྟེ།

རྣམས་ལ་ཟེར། ལྷག་པར་དུ་ཡང་སྐྱབས་མགོན་ཆེན་པོ་མཆོག་གིས་གསུང་བཞིན་པ་རེད་ཨ་ནི་དམར་པོའི་ལྟ་གྲུབ་ཟེར་མཁན་དེ་དང་ནང་པའི་ལྟ་གྲུབ་གཉིས་བར་དུ་ལ་ཡ་ཕ་གས་བྱ་སྤྱོད་ཀྱི་ཐོག་ནས་བྱེད་དུས་ཙ་ནས་ཡ་འདྲ་པོ་ཞིག་རེད་འདུག་གང་ལ་ཟེར་ན་མི་དམངས་སྐྱོ་བོ་སྐྱབས་མེད་མགོན་མེད་དེ་ཚོ་ལ་ཡ་རོགས་པ་བྱེད་ཡ་གི་དམིགས་ཡུལ་དེ་གཙོ་བོ་དེ་རེད་འདུག་ཨང།

གཏོད་ཐུབ་པའི་ཐོག་ལ་ཡང་ཁྱེད་ཚོས་ནུས་པ་བཏོན་དགོས་ཀྱི་འདུག་གང་ལ་ཟེར་ན་ང་ཚོ་བོད་པའི་ངོས་ནས་རྒྱལ་བ་རིན་པོ་ཆེ་གི་བཀའ་གནང་ཡོད་རེད་ལ་ང་རང་ཚོ་བཙན་བྱོལ་བོད་མིའི་གི་གྲོས་ཚོགས་དཔེར་ན་ང་ཚོ་འཐུས་མི་འདི་ནས་རེད། ང་ཚོའི་ངོས་ནས་སྔ་རྗེས་བར་དུ་ལ་ཡ་སྤྱི་མོས་ཐོག་ནས་གྲོས་ཆོད་ག་རེ་བཞག་ཡོད་རེད་ཟེར་ན་ང་ཚོས་ལམ་དབུ་མའི་གི་ཐབས་ལམ་དེའི་ཐོག་ནས་བོད་ཀྱི་དཀའ་རྙོག་སེལ་ཐབས་ཐོག་ལ་འབད་བརྩོན་གནང་གི་ཡིན་དེ་ལས་འགྱུར་བ་མེད། ཟེར་བྱས་དེ་གསུང་དགོས་པ་རེད། དེའི་ཨ་ནི། ལམ་དབུ་མའི་ཐབས་ལམ་ཟེར་མཁན་དེ་གཉིས་ཅག་གི་ཁེ་ཕན་སྒྲུབ་ཡ་ཅིག

ཡིན་ནའི་ཁྱེད་རང་ཚོས་ཀེ་ར་ལ་གི་རིག་གཞུང་དང་ཀེ་ར་ལ་གི་སྐད་ཡིག་དང་མ་ལ་ཡ་ལམ་དེ་ཤེས་ཏེ་ཁྱེད་ཚོས་སྲུང་སྐྱོབ་དང་བདག་སྤྲོད་བྱེད་ཡ་ལ་གཅེས་པོ་ཅི་ཅི་གནང་གི་ཡོད་པ། དེ་དང་གཅིག་གྱུར་རེད་དེ་འདྲ་ཙང་ནས་ཡ། ང་ཚོའི་གི་རྒྱ་བཤད་གཏོང་བཤད་ནས་རྒྱ་ནག་གཞུང་གི་ཡ་བློ་ཁ་ཟིན་པ་ཅིག་དང། ཁོང་ཚོས་ཤེས་ཀྱི་ཡོད་ནས་ཤེས་ཀྱི་མེད་པའི་རྣམ་པ་ཞིག་བསྟན་གྱི་འདུག་དེ་འདྲ་ཙང་ནས་ཡ་ཁྱེད་རང་ཚོ་ཁོ་མི་ནིས་ཀི་པར་ཏི་དེ་ཚོ་དབུ་ཁྲིད་རྣམ་པ་ཚོ་ཡང་སེམས་སུ་ཕལ་ཆེར་མཇལ་ཐུག་ཁག་པོ་ཡོད་འདུག་དེ་ཚོས་སྐབས་འདི་ལ་དེ་ཚོའི་སྐོར་ལ་ཡ་བགྲོ་གླེང་བྱས་ཕྱིན་ནས་གང་འདྲ་གི་གནས་ཚུལ་ཨ་ནི།

ཞུས་བསྡད་པ་ཡིན། ལྷོད་ལྷོད་ཟེར་བདག་ནི་ཞེས་ཁོ་རང་ཚོ་དངོས་གནས་དེའི་ཐོག་ལ་ག་རེ་བཀའ་གནང་གི་འདུག། ཨ་ལས་གསལ་པོ་ག་རེ་གསུང་འདུག་ས་ང་ཚོས་དེ་འདྲའི་ཨ་ནི་ཅིག་བོད་པ་གི་ཨ་ནི་མི་དེ་ཚོའི་གི་དམར་པོའི་ལྟ་བ་ལ་མ་དགའ་བྱེད་གི་བ་ཟེར་ན་ང་ཚོ་རྣམ་རྟོག་རྩ་བ་ཉིད་ནས་མེད། ཁྱེད་རང་ཚོ་གི་ད་ལྟའི་ཞུ་སྐུལ་གནང་ཡ་དེ་ལ་ཡ་ང་ཚོས་གི་དེ་གདུང་སེམས་མཉམ་སྐྱེ་ཏན་ཏན་ཡོད། ནོར་ལོ་ཟེར། ཡིན་ན་ཡང་རྒྱ་ནག་གི་ཆེ་མཐོའི་དབུ་ཁྲིད་མཉམ་དུ་ལ་སྐད་ཆ་བཤད་ཡ་དེ་ང་ཚོ་མངའ་སྡེ་ནང་དེ་ཉིད་གི་ཤེས་པ་དེ་འདྲ་ཡོང་གི་ཡོད་མ་རེད།

ང་ཚོའི་གཞུང་གི་ཐོག་ནས་དགོངས་པ་བཞེས་སྟངས་ག་རེ་ཞུ་གི་ཡོད། རྒྱལ་བ་རིན་པོ་ཆེ་གི་དགོངས་གཞི་རླབས་ཆེན་གྱི་དགོངས་གཞི་བཞི་དེ་ག་རེ་ག་རེ་ཡིན་པ། ད་དེ་གའི་ཆ་ཚང་ཅིག་ད་ང་རང་ཚོ་གི་ནུས་པ་ལ་དཔག་པའི་ཞུ་དགོས་ཡ་དེ་ཆ་ཚང་ཅིག་ཞུ་ཡག་གི་གོ་སྐབས་དེ་བྱུང། ཁོ་རང་གིས་ང་ལ་ག་རེ་བཤད་ཐེངས་ཤིག་ང་ཚོ་གཉིས་ལ་ཞལ་བཞེས་ག་རེ་གནང་སོང་ན་ང་རང་ད་རེས་བཅུ་དགུ་ལ་ཁོང་ཚོ་ཚོགས་འདུར་ཅིག་དམིགས་བསལ་ཚོགས་འདུ་ཞིག་ཡོད་ཡིན་ལ་ཡ་དེ་ལ་ཕེབས་ངེས་ཡིན། དེ་དུས་ཙམ་ན་ངེས་བར་དུ

སྐུ་ངོ་རྣམ་ཚོ་ཕེབས་སའི་ས་ཁུལ་ནང་ལོགས་ལ་ད་བོད་དོན་ཞུ་སྐུལ་གྱི་ལས་འགུལ་འདི་ད་ག་འདྲ་རེ་ཞིག་བྱུང་རྣམ་པས་ངོས་འཛིན་གནང་གི་ཡོད་ན། ད་ཆབ་སྲིད་ཀྱི་ལས་ཀ་ཟེར་མཁན་དེ་ལ་ཡང་ཚོད་དཔག་བྱས་ནས་ཞུ་ཐུབ་ཡ་དེ་འདྲས་ཁག་པོ་རེད་ཡིན་ན་ཡང་ཁོ་ཆབ་སྲིད་ཀྱི་ལས་ཀ་ཟེར་མཁན་དེ་དེ་རིང་ལས་ཀ་བྱས་རྗེས་ནས་གྲུབ་འབྲས་དེ་ལོ་གསུམ་བཞི་གཞུག་ལ་ཐོན་མཁན་དེ་འདྲ་ཡོད་རེད་ཁ་ཤས་ལོ་བཞི་བཅུ་ལྔ་བཅུ་དྲུག་ཅུ་འགོར་མཁན་ཡོད་རེད་ཡིན་ན་ཡང་ང་ཚོ་མུ་མཐུད་ནས་བྱེད་དགོས་ཡ་དེ་ད་གལ་ཆེན་པོ་ཆགས་འདུག་བ་དེ་ཡིན་དུས་ཙམ་ན་ཡ་ད་རེས་ང་ཚོས་ཀྱི་ངོས་ནས་གང་ལྟར་ཁོ་རང་ཚོ་ངོས་ཐོག་ལ་ཡག་ཞུ་དགོས་ཡ་དེ་གི་ཆ་ཚང་ཅིག་ཞུས་པ་ཙམ་མ་ཟད་པས་ཨ་ནི་ཁོ་རང་ཚོ་ངོས་ནས་ངོས་ལེན་གནང་ཡ་དེ་གི་ཚད་དང་ལྡན་པ་ཞིག་གནང་ཡོང་དུས་ཙམ་ན་ཡ་ད་དོ་སྣང་གསར་པ་ཅིག་བཟོ་ཐུབ་ཀི་འདུག་བ་བསམ་བསམ་ཅིག་ཨ་ཚོར་བ་དེ་བྱུང། ལྷག་པར་དུ་ཡང་དམར་ཤོག་ཚོགས་པའི་མཉམ་དུ་ལའང་ད་ག་ནང་བཞིན་གི Governor རྣམ་པ་མཉམ་དུ་ལ་ཡང་ང་ཚོ་བཀའ་མོལ་ཅིག་བྱུང་ཆོག་པ་དེ་གི་དེ་ད་ཆེས་མཐོའི་བཀའ་མོལ་རང་རེད་མ་གཏོགས་དེ་བཀའ་མོལ་ཆུང་ཙག་ཟེར་མཁན་མ་རེད་བ། དེ་ཡོང་དུས་ཙམ་ན་ཡ། ཡིན། ང་ཚོའི་གི་མཇུག་མཐུད་ནས་ད་ང་ཚོ་མཚམས་མཚམས་ལས་ཀ་ཁ་ཤས་རེ་ཡང་དབྱིན་ཇིའི་སྐད་ལ་མ་སོང Consistency བྱེད་ཞོར་བ་མུ་མཐུད་ནས་བྱེད་ཐུབ་ཡ་དེ་སྐྱོ་བོ་འདྲ་ཞིག་རེད་ད། ད་དེ་ག་ནས་ཞུ་དགོས་བ་རེད་བསམ་ན་ང་ཚོས་ཡ་སྙན་སྒྲོན་ཞུས་ཡོད་རེད་ད་གོང་རིམ་ཡ་གི་ལ་ཡ་ད་ང་རང་ཚོ་སྤྱི་འཐུས་ནང་ལ་ཡ་ཚོགས་གཙོ་རྣམ་པ་གཉིས་རེད་ད་ག་ནས་སྐུ་ངོ་སྲིད་སྐྱོང་རེད་ཁོ་རང་ཚོ་ང་ཚོའི་གི་འདི་གས་དེ་གཟིགས་ཡོད་རེད་དེ་གཟིགས་པ་ཞིག་ཟེར་ན་མཁྱེན་ཅེས་ང་ཚོས་ཡར་ཞུས་པ་དེས་བསྐྱར་དུ་ཡང་ཁོ་རང་ཚོ་ངོས་ནས་མ་གས་ལྡི་ལིའི་དབུས་གཞུང་གི་ཚོགས་པ་གང་གས་ཀྱི་དབུས་དེ་གས་དེ་ནས་ཡར་ལས་ཡོད་རེད་དེའི་མདུན་དུ་དེ་ཚོའི་ཐོག་ལ་ཞུ་སྐུལ་བྱས་པ་ཡིན་ན་དེ་ང་ཚོ་དོན་དག་ལ་ཡང་ཕན་ཐོགས་ཡོང་གི་རེད་བསམ་བསམ་བྱེད་བཞིན་དོན་དག་ཡིན་ཁྱོད་ཡོང་གིན་ངས་ཀྱི་ད་རེས་དེ་ད་ཆ་ཚང་ཅིག་བཞི་བོ་འགའ་ཡིན་ཅིག་ཟེར་དེ་ནས་ངས་དེ་གུས་ཞུས་པ་ན་ཆབ་སྲིད་ལས་ཀ་དེ་ལས་ཡོང་ཡ་ཡོད་མ་རེད་ཡིན་ན་ཡང་ང་འདོད་པ་གང་བྱུང་བ་ཟེར་ན།

དེ་ནས་ང་ཚོ་ཐ་མ་དེའི་གཞས་པ་ཐོག་ལ་བོད་མི་མང་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་བལ་ཡུལ་བསྟན་འཛིན་འཇིགས་བྲལ་ལགས་དང་དུ་ས་བཀའ་མོལ་ཞུ་གི་ཡིན་བསྟན་འཛིན་འཇིགས་བྲལ་ལགས་བཀྲ་ཤིས་བདེ་ལེགས། ལགས་ལ། འཇིགས་བྲལ་ལགས་ད་ད་རེས་སྐུ་ངོ་རྣམ་ཚོ་ད་བོད་མི་མང་སྤྱི་འཐུས་ཀྱི་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་གནང་ཡག་གི་ཆེད་དུ་སྐུ་ངོ་རྣམ་ཚོ་བི་ཧར་མངའ་སྡེའི་ནང་ལ་དུ་ས་འཚམས་གཟིགས་ཕེབས་བྱས་ཨ་ནི་མངའ་སྡེའི་ནང་ལོགས་ལ་ད་བོད་དོན་རྒྱབ་སྐྱོར་བ་ལ་སོགས་པའི་དང་མི་སྣ་མང་པོ་ཅིག་དང་ཐུག་འཕྲད་གནང་བཞག་དེ་དང་འབྲེལ་བའི་ཐོག་ལ་ང་ཚོ་གཅིག་ངོ་སྤྲོད་གནང་རོགས་གནང། འོ་ད་རྩ་བའི་ད་ལྟ་གི་བོད་མི་མང་ད་ལྟ་སྤྱི་འཐུས་དེ་སྐབས་བཅུ་བདུན་པ་དེ་ཆགས་བསྡད་ཀྱི་ཡོད་དེ་ཡིན་དུས་ཙམ་པ་ལ་ད་སྐབས་འདི་སྐབས་སུ་ཨ་ནི་ད་ལྟ་ང་རང་ཚོ་ངོས་ནས་ལྷག་པར་དུ་ད་རྒྱ་གར་ནང་ལོགས་ལ་ཡོད་པའི་གི་ང་རང་ཚོ་དུས་རྒྱུན་དུ་ཨ་ནི་ང་རང་ཚོ་བོད་དོན་རྒྱབ་སྐྱོར་བ་དེ་དེ་བཞིན་གི་ཨ་ནི་རྩ་བའི་གཞུང་འབྲེལ་གྱི་ཐོག་ནས་ཡང་འབྲེལ་བ་ཡོད་བསྡད་པ་དང། ཁོང་རྣམ་པ་ཚང་མ་ལ་ད་ང་ཚོ་རྩ་བའི་བོད་ཀྱི་གནད་དོན་འདི་ཐོག་ལ་ད་ཞུ་གཏུགས་ཀྱི་ལས་འགུལ་གྱི་ངོ་བོ་ཐོག་ད་ལན་དེ་བདུན་ཕྲག་གཉིས་རིང་ལ་ང་དང་ཕྱག་སྦྲེལ་སྤྱི་འཐུས་བླ་མ་བསོ་ཐོབ་ལགས་ང་གཉིས་དེ་ཏཱ་རི་ཡི་ཉི་ཤུ་རྩ་དྲུག་ནས་ཨན་ཕྱི་ཟླ་བཅུ་གཉིས་པའི་ཏཱ་རི་དུས་ཡུན་བར་དུ་འདུག་ཟེར་ལས་རིམ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་ཙམ་པ་བདུན་ཕྲག་གཉིས་འདིའི་ནང་ལོགས་ལ་གཙོ་བོ་མངའ་སྡེ་གཉིས་ཆགས་བསྡད་ཀྱི་ཡོད་རེད་བྷི་ཧར་དང་ཇྷར་ཁན་ཨན་བྷི་ཧར་ནང་ལོགས་ལ་ད་ང་ཚོས་ས་གནས་གཉིས་ཆགས་བསྡད་ཀྱི་འདུག་བྷི་ཧར་གྱི་རྒྱལ་ས་པཊ་ན་བྱས་ཨན་ད་ལྟ་ང་རང་ཚོ་ག་ཡ་རྡོར་གདན་ཡོད་རེད་བ་ལ་ཨན་དེ་ནས་ད་ཇར་ཁན་ནང་ལོགས་ལ་ཇར་ཁན་གི་རྒྱལ་ས་ད་ལྟ་སོ་སོ་ཡིན་ན་ད་ལྟ་དེ་རཱན་ཅི་ལ་སླེབས་ཚར་ཟིན་ཡིན་ནང། འོ་ལགས་སོ་ཨ་ནི་ད་རེས་ཕ་གིར་ཕེབས་བྱས་གཙོ་བོ་ག་རེ་ག་རེ་གནང་བ་ཡིན་ན། ལགས་ད་ད་ལྟ་ཁ་སང་ཏཱ་རི་ཉི་ཤུ་རྩ་དྲུག་ནས་ང་ཚོ་ཕ་གིའི་གནམ་ཐང་སླེབས་མ་ཐག་བྱས་ད་ཏཱ་རི་སུམ་ཅུ་བར་དུ་ང་ཚོ་ཧ་ལམ་ཉི་མ་ལྔ་ཙམ་དུ་ཆགས་བསྡད་ཀྱི་འདུག་ཨན་དེའི་བརྒྱུད་རིམ་ལ་ང་ཚོ་ཕི་གའི། གཙོ་བོ་ཕ་གི་པཊ་ན་ནང་ལོགས་ལ་ང་རང་ཚོ་གི། ད་ང་ལ་གཞུང་འབྲེལ་གི་མི་སྣ་ཁག་ཡོད་རེད་དེ་དེ་བཞིན་གི་ང་རང་ཚོ་ཕ་གི་ཨ་ནི་ཤེས་ཡོན་པ་རེད་ད་ག་ནང་བཞིན་གི་ཨ་ནི་ཤེས་ཡོན་སྒྲིག་འཛུགས་ཁག་དང་ད་ག་ནང་བཞིན་གི་ཡང་ཁྲིམས་གི་ཐོག་ནས་ད་ལྟ་ཁྲིམས་རྩོད་པ་དེ་འདྲ་ཁོང་རྣམ་པ་ཚང་མ་བྱས་བྱས་གཙོ་བོ་ད་ང་རང་ཚོ་ད་ལྟ་བོད་ང་རང་ཚོ་རྒྱལ་ཁབ་དང་འཐབ་རྩོད་འདི་དང་འབྲེལ་བའི་ཐོག་ནས་གནད་དོན་ཨ་ནི་ཞུ་གཏུགས་བྱེད་ཡ་ཆགས་བསྡད་ཞུ་གཏུགས་ནང་ལོགས་ནས་ད་སྙིང་དོན་གཅིག། རང་ཚོའི་ངོས་ནས་ཁོང་རྣམ་པ་ལ་ད་ལོ་རྒྱུས་རང་བཞིན་གྱི་ཐོག་ནས་བོད་འདི་རང་བཙན་ཡིན་པ་ཅིག་ཁོ་རང་ཚོའི་ངོས་ནས་གང་ཐུབ་ཐུབ་ཅིག་ག་པར་ཕེབས་པ་ཡིན་ན་འདིའི་ཐོག་ལ་ངེས་པར་དུ་འདི་གསུང་ཐུབ་ན་ཡག་པོ་འདུག་སྐད་ཆ་འདི་ད་ལྟ་ང་རང་ཚོ་བཀའ་སྤྱི་གཉིས་གཉིས་ཀ་གི་ད་ད་ད་ཞུ་གཏུགས་ནང་ལོགས་ནས་ད་གལ་ཆེ་ཆགས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ང་རང་ཚོ་རྒྱ་གར་དང། བོད་གཉིས་ཨ་ནི་བར་ལ་ཁོ་ན་ལོ་རྒྱུས་རང་བཞིན་གྱི་ཐོག་འབྲེལ་བ་ཤུགས་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་ཆོས་ཕྱོགས་ཀྱི་ཐོག་ཡིན་ན་ཡང་ག་ན་གནད་འགག་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་བྱས་ཙང་ཨ་ནི་འདི་ཚང་མ་ལ་གཅིག་ཁོ་རང་ཚོ་ལ་ཡང་ཡང་བསྐྱར་ཅིག་ངོ་སྤྲོད་ཚུལ་དུ་ཡང་ཞུ་ཡ་བྱུང་སོང་ཨ་ནི་འདི་གི་བརྒྱུད་རིམ་གྱི་ཐོག་ནས་ཨ་ནི་ང་རང་ཚོ་ཡང་བོད་དང་ཨ་ནི་རྒྱ་གར་གྱི་ས་མཚམས་ཀྱི་ཐོག་ནས་ཨ་ནི་རྒྱ་ནག་གི་ཐེ་ཇུས་བྱེད་བྱེད་དཀའ་ངལ་ཡོད་རེད་བ་ལ་དེ་གཅིག་བྱས་དེ་ནས་ད་ད་ལྟ་ད་ཡོངས་གྲགས་འགྲོ་བཞིན་པ་བོད་ནང་ལོགས་ལ་བཅའ་སྡོད་བསླབ་གྲྭ། དེའི་སྐོར་ལ་ཞུ་ཡས་བྱུང་སོང་དེ་ནས་ད་ལྟ་རིགས་རྫས་བརྟག་དཔྱད། དེའི་སྐོར་ལ་ཞུ་ཡས་བྱུང་སོང་དེ་ནས་ད་ང་རང་ཚོ་རྒྱ་གར་འདི་ད་ང་རང་ཚོའི་གི་ཨ་ནི་དུས་རྒྱུན་ང་རང་ཚོ་ནི་ང་ཚོ་སོ་སོའི་གི་གོམས་གཤིས་ཡིན་ན་ད་ག་ནང་བཞིན་གི་སྲོལ་རྒྱུན་གི་ཐོག་ནས་ང་རང་ཚོ་རྒྱ་གར་ལ་ངོས་འཛིན་བྱེད་སྟངས་ཤིག་གང་ལྟར་འཕགས་པའི་ཡུལ་ལ་འདུག་ཟེར་ངོས་འཛིན་བྱེད་སྟངས་ཡོད་རེད་བ། ཧིན་དི་སྐད་ནང་ལ་དྷ་རམ་བྷུ་མི་ཆགས་གི་འདུག་དེ་ཡིན་དུས་ཆོས་ཕྱོགས་གི་ཐོག་ནས་གང་ལྟར་རྒྱ་གར་འདི་ལ་ཆོས་གི་ངོ་བོ་གི་ཆ་ནས་ཤུགས་ཆེན་པོ་ཞིག་ཡོད་དུས་ཙམ་པ་ལ་འདི་ཡང་ཅིག་ཁོ་རང་ཚོ་ལ་ངོ་སྤྲོད་ཞུ་བའི་ཐོག་ལ་ད་ལྟའི་ཆར་ལ་རྒྱ་ནག་གིས་ང་རང་ཚོའི་ཆོས་ཐོག་ལ་ད་ལྟ་དམིགས་བསལ་གྱི་ཐེ་ཇུས་བྱས་དེའི་ནང་ལོགས་ནས་ད་ཉིས་སྟོང་བདུན་ནང་ལོགས་ལ་ད་བཀའ་རྒྱ་ཨང་གི་ལྔ་པ་ལ་འདུག་ལག་བསྟར་བྱས་ཡོད་རེད་སྤྲུལ་སྐུ་ལམ་ལུགས་ལ་ད་ལྟ་ཐེ་ཇུས་བྱས་ཨ་ད་ག་ནང་བཞིན་གྱི་ད་ཉེ་བའི་ཆར་ནས་ཟླ་བ་གཅིག་གོང་ལ་བཀའ་རྒྱ་ཨང་གི་བཅུ་དགུ་ལ་ད་ད་དེ་འདྲའི་ཅིག་གི་ད་ག་ད་ཁྲིམས་འཆར་ལག་བསྟར་བྱེད་དུས་ཙམ་པ་ལ་ཡང་ཆོས་ཕྱོགས་ཀྱི་ཐོག་ནས་རྒྱ་ནག་གིས་ག་འདྲའི་ཐེ་ཇུས་བྱེད་ཀྱི་ཡོད་དེ་ཡས་ཁོ་རང་ཚོ་ལ་ངོ་སྤྲོད་བྱས་ཡ་བྱུང་སོང་དེ་ནས་ད་ང་རང་ཚོ་ད་ཁོར་ཡུག་གི་ཆ་ནས་ང་རང་ཚོ་བོད་ཀྱི་སྣེ་མོ་གསུམ་པ་ཆགས་ཡོད་དུས་ཙམ་པ་ལ་ནི་ཆུ་དེ་རྒྱ་གར་ལ་ག་ཚོད་གལ་ཆེན་པོ་ཡིན་པ་ད་ག་ནང་བཞིན་གྱི་རྒྱ་གར་ཙམ་མ་རེད་ད་འཛམ་གླིང་སྤྱི་ཡོངས་ནང་ལོགས་ནས་ད་མི་འབོར་ཆེ་ཤོས་དེ་ཨེ་ཤེ་ཡ་ཆགས་འོག་རེད་ཨེ་ཤེ་ཡའི་ནང་ལོགས་ལ་ད་གང་ལྟར་རྒྱལ་ཁབ་བཅུ་ལྷག་གི་གང་ལྟར་ཆུ་གི་ཡོང་ཁུངས་དེ་ད་བོད་ཆགས་བསྡད་ཡོད་རེད་དེ་ཡིན་དུས་ཙམ་པ་ལ་ད་བོད་ཀྱི་ཆུ་སྒང་ལ་ད་རྒྱ་ནག་གི་ཐོག་ནས་ཐེ་ཇུས་ཤུགས་ཆེན་པོ་བྱས་པའི་ཐོག་ནས་ཆུ་རགས་མང་པོ་ཅིག་རྒྱབ་ཆུ་ཁ་བསྒྱུར་བྱས་བྱས་ད་གང་ལྟར་དཀའ་ངལ་ཡོང་རྒྱུ་མང་པོ་ཞིག་བསྡད་ཡོད་རེད་ཡོང་དང་ཡོང་ཡང་བཞིན་པ་རེད་དེ་དེ་བཞིན་གྱི་ད་གང་ལྟར་ཁོར་ཡུག་གི་ཆ་ནས་གཅིག་ད་ལྟ་འདི་ཞུས་བས་ན་ད་ཉེ་བའི་ཆར་ནས་ཟླ་བ་གཅིག་གོང་ལ་ད་ལྟ། ང་རང་ངོས་ནས་སྙན་ཐོ་ཞིག་བལྟ་ཡ་བྱུང་དེའི་ནང་ལོགས་ད། དེ་ཧྲག་སྒྲོག་ཆ་བཞག་པ་ཡིན་ན་ང་རང་ཚོའི་གི་གློག་ཀླད་རེད་ཁ་པར་རེད་ད་ག་ནང་བཞིན་གྱི་ད། མོ་ཊ་ཐོན་གསར་པ་དེའི་ནང་ལོགས་ད་ལྟ་གློག་གི་མོ་ཊ་འདུག་ཐོན་གཅིག་ད། ད་ལྟ་འདི་སྒང་ལ་ཤུགས་རྒྱག་བཞིན་པ་རེད་ཚོང་ལས་སྡེ་ཚན་མང་པོ་གཅིག་དེའི་ནང་ལོགས་ནས་གློག་གི་ད་ལྟ་ཨ་ནི་མོ་ཊའི་ནང་ལོགས་ནས་ཚོང་ལས་སྡེ་ཚན་ཆེ་ཤོས་གཅིག་ད་ཨ་རིར་རྟེན་གཞི་བྱས་པའི་ཏེས་ལ་ཆགས་ཡོད་རེད་གཉིས་པ་འདི་ཨ་ནི་རྒྱ་ནག་གི་ཕི་ཀའི་ཚོང་ལས་སྡེ་ཚན BYD ཆགས་བསྡད་ཡོད་རེད་འདི་ཡིན་དུས་ཙམ་པ་ལ་ཨ་ནི། ཨེ་ཤེ་ཡ་ནང་ལོགས་ལ་ད་ལྟ་ང་ཚོ་སྤྱིར་བཏང་གློག་གི་འཕྲུལ་ཆས་རིགས་བཟོ་དུས་ཙམ་པ་ལ་ད་ལྷག་པར་དུ་གློག་མོ་ཊ་དང་ང་ཚོའི་གློག་ཀླད་རེད། ད་ག་ནང་བཞིན་གྱི་ཁ་པར་ལ་ང་ཚོའི་གི་གློག་གསག་ཡ་གི Battery དགོས་རེད་བ་ལ Battery འདི་བཟོ་ཡ་གི་རིགས་རྫས་འདི Lithium ཆགས་བསྡད་ཡོད་རེད་འདི་ཡིན་དུས་ཙམ་པ་ལ་ཨེ་ཤེ་ཡ་ནང་ལོགས་ནས་ད Lithium གི་ག་ད་ཐོན་ཁུངས་ཆེ་ཤོས་འདི་བོད་ནང་ལོགས་ལ་ཆགས་བསྡད་ཀྱི་འདུག་བོད་ནང་ལོགས་ལ། ཊོན་ས་ཡ་གསུམ་དང་ཕྱེད་ཀ་ལྷག་ཙམ་འདུག་དེ་འདྲའི་གི་ད་ལྟ་ཐོན་ཁུངས་ཆེན་པོ་ཡོད་དུས་ཙམ་པ་ལ་ཡང་ཨ་ནི་འདི་གཙང་མ་བཟོས་པའི་བརྒྱུད་རིམ་འདི་ཨ་ནི་ཁོ་རིང་པོ་ཆགས་བསྡད་ཀྱི་འདུག་ད་ག་ནང་བཞིན་གྱི་གཙང་མ་ཡང་མི་འདུག་ཧ་ཅང་ཁོར་ཡུག་ལ་གནོད་ཀྱི་འདུག་ཨ་ནི་གཙང་མ་བཟོས་པའི་གི་ད་ལྟ། ཐབས་ཤེས་གང་དྲག་གོང་ཁེ་པོ་ཅིག་ག་རེ་ཞིག་ལབ་ན་ཆུའི་གི་ནུས་པ་བེད་སྤྱོད་བཏང་བྱས་གཙང་མ་བཟོས་གི་འདུག་ཐབས་ལམ་ཡོད་དུས་ཙམ་པ་ལ་དེ་ཡིན་དུས་ཙམ་པ་ལ་རང་བཞིན་གྱི་ད་ང་ཚོས་གི་ཁོ་རིགས་པ་རྒྱུ་མཚན་བཏང་བ་ཡིན་ན་དེ་འདྲའི་རིགས་ང་ཚོའི་གི་ལི་ཐི་ཡམ་འདི་གཙང་བཟོ་བྱེད་ས་འདི་ཆུའི་གི་ནུས་པ་ཡོད་ས་ཅིག་ལ་བསམ་བློ་བཏང་དུས་ཙམ་པ་ལ་གཅིག་ཆུ་རགས་ཆགས་བསྡད་དགོས་ཡང་ན་ད་ད་ལྟ་འདིའི་ལི་ཐི་ཡམ་འདི་ཚོང་གི་ངོ་བོ་ཐོག་ནས་ཁེ་ཕན་ཆེན་པོ་ཡོད་དུས་འདི་འདྲའི་གཅིག་གཙང་བཟོ་བྱེད་ཆེད་དུ་ཡང་ན་ང་རང་ཚོ་ཟུར་དུ་ཆུ་རགས་གཅིག་ཁོ་རྒྱག་དགོས་ཡའི་གནས་སྟངས་ཅིག་ཡོང་མ་སྲིད་པ་མ་རེད་དེ་ཡིན་དུས་ཙམ་པ་དེ་འདྲའི་གི་ད་ལྟ་ནས་ཁོ་རང་ཚོ་ལ་གནད་དོན་འདི་ཚོ་ཞུས་བྱས་ད་འདི་འདྲའི་ཅིག་ཡིད་གཟབ་བྱེད་དགོས་འདུག་ལབ་ནས་ཁོ་རང་ཚོ་ལ་ཡོད་རེ་བ་འདི་འདྲའི་ཅིག་ད་ཅི་ཡོང་ས་ནི་འདི་འདྲའི་ཅིག་ཁོ་རང་ཚོ་ཞུ་ཡ་བྱུང་སོང་ཞུ་ཡ་ཡིན། འོ་ལགས་སོ། འདི་འདྲའི་ཕར། བདག་ཏུ་སུ་ངོ་སྤྲོད་གནང་པའི་སྐབས་ལ། ཁོ་རང་ཚོའི་ངོས་ནས་དེའི་སྐབས་ལ་ཐུགས་སྣང་དང་ཡང་ཅིག་ངོས་ལེན་ག་འདྲ་རེ་ཞིག་གནང་གི་འདུག། བྱས་ཙང་ད་ལྟ་ང་རང་ཚོ་ད་བདུན་ཕྲག་གཅིག་པཊ་ནཱ་ལ་བསྡད་པའི་སྐབས་སུ་དེའི་གི་ཨ་ནི་བརྒྱུད་རིམ་ནང་ལོགས་ལ་ཁོང་རྣམ་པ་ཚང་མ་ལོ་སྤྱིར་བཏང་ནས་ད་བོད་ལ་རྒྱུས་མངའ་ཡོད་ངེས་ཆགས་ཀྱི་འདུག་ད་ག་ནང་བཞིན་གྱི་བོད་ལ་དཔེ་སེམས་ཐག་ཉེ་བོ་རེད་ཤག་དེ་ཙམ་དུ་མ་ཡིན་པ་བྱས་ད་ག་ནང་བཞིན་གྱི་ང་ཚོ་ད་ལྟ་སྣེ་ལེན་བྱེད་པའི་སྐབས་སུ་གཅིག་སྒྲིག་འཛུགས་གཅིག་གི་མི་སྣ་ཡི་ངོ་བོ་ཐོག་ནས་སྣེ་ལེན་བྱེད་བྱེད་སྣེ་ལེན་ཧང་སང་ཡག་པོ་བྱས་སོང་ད། དཔེ་མཚོན་ཞུ་བས་ན་ང་རང་ཚོའི་ཕ་གིའི་མངའ་སྡེ་གི་ད་ལྟ་སྲིད་སྐྱོང་རེད་ད་ག་ནང་བཞིན་གྱི་ཕ་གིའི་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་དེ་བི་ཧར་ཚོར་ཆ་བཞག་ན་གྲོས་ཚོགས་གོང་མ་དང་གྲོས་ཚོགས་འོག་མ་གཉིས་འདུག་གྲོས་ཚོགས་འོག་མའི་ཚོགས་གཙོ་གྲོས་ཚོགས་གོང་མའི་གི་ཚོགས་གཙོ་ཚོགས་གཞོན་གཉིས་ཀ་གི་ད་ལྟ་དུས་ཚོད་དཔེ་ཡག་པོ་གནང་ཁོང་རྣམ་པ་གི་ན་དུས་ཚོད་ན་ཆུ་ཚོད་གཅིག་ལྷག་ཙམ་གནང་བྱས་ང་ཚོ་སྣེ་ལེན་གཟབ་རྒྱས་བྱས་ད་ག་ནང་བཞིན་གྱི་ང་ཚོ་པཊ་ན་ནས་ཚུར་ཨ་ནི་ལས་རིམ་མ་གྲུབ་གོང་ལ་ལས་རིམ། ཕལ་ཆེར་ཉིན་མ་གཅིག་གཉིས་གོང་དེ་ལ་ཁོང་ཚོའི་གི་ཕ་གིའི་ཨ་ནི་ཡི་མངའ་སྡེ་གི་གྲོས་ཚོགས་གོང་མའི་གི་ཚོགས་ཁང་ཞིག་ནང་ལོགས་ལ་ད་ལྟ་བུད་མེད་ནུས་སྟོབས་ལས་རིམ་ཞིག་འདུག་ཁོང་ཚོ་གོ་སྒྲིག་ཞུས་ཤག་དེ་ལ་ང་ཚོ་གཅིག་ང་ཚོ་ལ་ཡ་མགྲོན་བརྡ་བཏང་བྱས་ཡ་དེའི་མདུན་ལ་ཡ་སྣེ་ལེན་གཟབ་རྒྱས་དེ་འདྲའི་གི་ད་ག་ད་སྤྱི་ཡོངས་གི་ཆ་ནས་ཁོ་རང་ཚོ་བོད་ལ་སེམས་ཐག་ཉེ་བོ་རེད་ཤག་ཨ་ནི་ག་དུས་ཡིན་ན་ཡ་ཁོ་རང་ཚོ་གི་རྒྱབ་སྐྱོར་ཡོད་ཨ་ཟེར་དེ་ཨ་ཁྱེད་རང་ཚོ་བློ་བདེ་བོ་བྱེད་ནས་བྱས་ཨ་ཟེར་དེ་འདྲས་གཅིག་ཁོ་རང་ཚོ་གསུང་གནང་བྱུང། འོ་ལགས་སོ་ད་རྩ་བའི་གཅིག་ད་མཐོ་རིམ་དཔོན་རིགས་ངོས་ནས་ད་ཁྱེད་རང་གོང་དུ་གསུངས་པ་ནང་བཞིན་རེད་སེམས་ཐག་ཉེ་པོ་ད་བོད་ཀྱི་གནད་དོན་ད་མཁྱེན་རྟོགས་གསལ་པོ་ཡོད་རེད་ཡིན་ནའི་ད་དམངས་ཁྲོད་རེད་པ་མི་མང་གི་ཁྲོད་ནས་ཨ་ནི་བོད་ཀྱི་གནད་དོན་ཐད་ལ་མཁྱེན་རྟོགས་ག་འདྲ་རེ་བྱུང་ན་དཔེར་ཆ་བཞག་ན་བི་ཧར་མངའ་སྡེ་འདི་སྤྱིར་བཏང་ཆོས་ཕྱོགས་དང་འབྲེལ་བ་ཆེན་པོ་ཆགས་དུས་བི་ཧར་མངའ་སྡེའི་ནང་ལོགས་ལ་ད་གཅིག་ང་ཚོ་སྐུ་མདུན་ཕ་གིར་ཆིབས་བསྒྱུར་གནང་ནས་ད་གཅིག་ཆོས་ཕྱོགས་ཀྱི་མཛད་འཆར་མང་པོ་ཞེ་དྲག་ཅིག་གནང་ཡོད་རེད་བྱས་ཙང

ད་ཁྱེད་རྣམ་པ་ད་ལྟ་ཆོས་ཕྱོགས་ཀྱི་ཐོག་ནས་ད་ཧང་སང་ཅིག་ནུས་པ་ཆེན་པོ་ཡོད་རེད་མང་པོ་ཅིག་གིས་འདི་ལ་ངོ་ཤེས་དང་ད་རིན་ཐང་དང་རྩིས་ཐང་ཆེན་པོ་ཞིག་གནང་གི་ཡོད་རེད་ཡིན་ནའི་ང་རང་ཚོས་ཀྱི་བོད་ཀྱི་འཐབ་རྩོད་འདི་ཆབ་སྲིད་ཀྱི་འཐབ་རྩོད་ཆགས་བསྡད་གོ་ཆབ་སྲིད་ཀྱི་ད་ལྟ་བོད་རྒྱ་གཉིས་ཀྱི་དཀའ་རྙོག་ཆགས་དུས་ཙམ་པ་ལ་ཆབ་སྲིད་དཀའ་ངལ་ཅིག་རེད་བྱས་ཙང་ཁྱེད་རང་ཚོ་ངོས་ནས་ཡང། ཆབ་སྲིད་ཀྱི་ཐོག་ནས་ཡོད་རེད་བ། དེའི་སྒང་ལ་ཤུགས་རྒྱག་ཡ་གལ་ཆེན་པོ་རེད་ལྷག་པར་དུ་ད་ལྟ་དབྱངས་སྒྲོན་ལགས་ཀྱིས་གསུངས་པ་ནང་བཞིན་ཅིག་མི་མང་ཁྲོད་ལ་མི་མང་ལབ་དུས་ཙམ་པ་ལ་གཞི་རིམ་མི་མང་ལ་ང་ཚོ་ག་འདྲས་སེ་སྙོབ་ཐུབ་རེད་ཐབས་ལམ་གཅིག་དེ་སློབ་གྲྭ་དང་སྒྲིག་འཛུགས་ཁག་ཡོད་རེད་བ། དེའི་སྒང་ལ་ང་ཚོ་ག་འདྲས་སེ་ཅིག་ཁོ་རང་ཚོ་ལ་གོ་རྟོགས་སྤེལ་ཆེད་སེམས་ཁུར་བྱེད་ཐུབ་ཡ་དེ་འདྲས་ཅིག་དགོངས་པ་བཞེས་ཐུབ་ན་ཡག་པོ་ཡོད་རེད་དེ་སོ་སོ་ཡིན་ནའི་ད་ལྟ་གནད་འགག་ཆེན་པོ་ཞིག་ཏུ་མཐོང་གི་འདུག་དེ་སྔའི་བསམ་བློ་ད་ག་རང་ཡོད་ད་ལྟའི་བསམ་བློ་ད་ག་རང་ཡོད་ག་ཅི་ཡིན་ཞུས་པས་ན་སློབ་གྲྭ། དེ་ག་འདྲ་སོ་སོ་ཡིན་ནའི་ཕ་མ་དང་སློབ་གྲྭ་གཉིས་དེ་ང་རང་ཚོ་རྒྱལ་ཁབ་ཅིག་གི་ཨ་ནི་མི་ཆའི་ཐོན་ཁུངས་ཡོད་ར Human Resource བཟོ་སའི་གི་ག་འདྲ་བསྟི་གནས་རེད་གང་ཟག་གལ་ཆེ་ཤོས་ཅིག་ལ་ངོས་འཛིན་ཞུ་གི་ཡོད་དེ་ཡིན་དུས་རྒྱལ་ཁབ་ཅིག་དངོས་གནས་ཀྱི་འཛུགས་སྐྲུན་ག་འདྲའི་ཆགས་མ་ཆགས་དེ་ང་ཚོ་སློབ་གྲྭ་ནས་མ་བཟོ་ན་ཅིག་མི་གི་བཟོ་ལྟ་དེ་བཟོ་ཡས་ཀྱི་ནུས་པ་ཡོད་དུས་ཙམ་པར་སློབ་གྲྭ་ལ་སོ་སོའི་རྒྱལ་ཁབ་ལ་རྒྱལ་ཞེན་བསྐྲུན་ཐུབ་ཡས་ཀྱི་ང་རང་ཚོ་གོ་སྐབས་དཔེ་གལ་ཆེན་པོ་ཞིག་ཡོད་ར་དེ་ཡིན་དུས་ཙམ་པར་ཨ་ནི་ང་རང་ཚོ་ཕ་གིའི་རྒྱ་གར་སློབ་གྲྭ་དེ་ནང་ལོགས་ལ་ང་རང་ཚོས་ཀྱི་ཡང་ཅིག་དེ་འདྲའི་ཐབས་ལམ་ག་རེ་ཡོང་དགོས་རེད། འདི་ཚང་མ་ལོ། ཅེས་དགོངས་པ་བཞེས་འདུག་ད་ག་ནང་བཞིན་ང་ཚོ་མཉམ་དུ་ད་ལྟ་སྣེ་ལེན་ཞུས་པའི་སྐབས་སུ། གཙོ་བོ་ད་ལྟ་ང་རང་ཚོ་དེ་ལས་རིམ་མཐུན་འགྱུར་གནང་མཁན་ཧིན་བོད་མཛའ་འབྲེལ་ཚོགས་པས་ཀྱིས་ད་ཁོ་རང་ཚོས་ཀྱི་རྒྱུན་ལས་རྣམ་པ་བྱས་དེ་རྒྱ་གར་བི་ཧར་མངའ་སྡེ་ཀྱི་པ་ཡིན་ནའི་ཕི་ཀའི་ང་རང་ཚོ་ཨ་ནི་མི་སྣ་ཐུག་པའི་སྐབས་སུ། བསམ་ཚུལ་གཅིག་འདི་བཞག་བྱུང་ད་ལྟ་ང་རང་ཚོ། སློབ་གྲྭ་ཁག་ལ་ཨ་ནི་གཅིག་བོད་རིག་པའི་ཀྱི་ཚན་པ་ཡང་ན།

གཞུང་འབྲེལ་གྱི་ཐོག་ནས་སླེབས་དུས་ཙམ་པ་ལ་ང་རང་ཚོ་ཡིན་ན་ཡང་གཞུང་འབྲེལ་གྱི་མི་སྣ་གང་མང་མང་ཅིག་ཐུག་འོས་ཀྱི་སོ་སོ་ཡིན་ནའི་ད་ལྟ་གལ་ཆེན་པོ་མཐོང་གི་འདུག་འདི་ཡིན་དུས་ཙམ་པ་ལ་པཊ་ན་འབྲོག་ཆ་བཞག་པ་ན་ང་རང་ཚོ་མངའ་སྡེ་བློན་ཆེན་ད་ལྟ་ཁོ་རང་འཕྲོད་བསྟེན་དབང་གིས་མ་གཏོགས་གཞན་པ་ཚང་ལོ་ང་རང་ཚོ་འདུག་ཐུག་ཡ་བྱུང་སོང་དེའི་ནང་ལོགས་ནས་ང་རང་ཚོ་ད་ལྟ་གྲངས་ཀ་ལ་བརྒྱབ་དུས་ཙམ་པ་ལ་ཧ་ལམ་མི་ཉི་ཤུ་རྩ་གཉིས་ལྷག་ཐུག་ཤག་ཉི་མ་ལྔ་ཙམ་ནང་ལོགས་ལ་རེད་བ་ལ་དེའི་མཉམ་དུ་ང་རང་ཚོ་གསར་འགོད་པ་ཁ་ཤས་ཅིག་ཡང་ཐུག་ཡ་བྱུང་སོང་གསར་འགོད་པ་ཁོ་རང་ཚོ་ཟུར་དུ་གསར་འགོད་ལྷན་ཚོགས་འཚོགས་བསྡད་ཤག་དེ་འདྲའི་འཚོགས་པའི་སྐབས་སུ་ང་རང་ཚོ་ཟུར་ལ་སྒུག་བསྡད་བྱས་ནས་ཁོ་རང་ཚོ་ལས་རིམ་གྲུབ་པ་དང་ང་རང་ཚོ་གསར་འགོད་རེ་རེ། ཐུག་བྱས་ཁོ་ཚོ་ལ་གནད་དོན་འགྲེལ་བཤད་རྒྱག་དུས་ཁོ་རང་ཚོ་ཡིན་ནའི་དེ་འདྲའི་ཅིག་ཧང་སང་སྣང་དོག་བྱེད་ཀྱི་འདུག་ཁ་ཤས་ཅིག་ཡོད་རེད་བ་ལ་ཨ་ནི་འདི་མཉམ་དུ་ངེད་ཀྱིས་ཅིག་ད་ལྟ་ཁ་སྣོན་འདི་ཞུས་པ་ན་ད་ལྟ་ཉེ་བའི་ཆར་ལ་རྒྱ་ནག་གཞུང་ངོས་ནས་ང་ཚོ་ཡིན་ནའི་ནམ་རྒྱུན་ནང་པ་ཅིག་ཡིན་དུས་ཙམ་པ་ལ་ལུས་ངག་ཡིད་གསུམ་ལ་འདི་དཔེ་རླབས་ཆེན་པོ་བརྩི་གི་ཡོད་བ་ལ་དེ་ཡིན་དུས་ཙམ་པ་ལ་ལུས་ཀྱི་ཆ་ནས་རྒྱ་ནག་གི་ཐེ་ཇུས་ཡོད་བ་རེད་བ་གནོད་ཤུགས་ཡོད་བ་རེད་ད་ངག་གི་ཐོག་ནས་ང་རང་ཚོ་སོ་སོའི་སྐད་ཡིག་དང་ཚང་མ་ག་ལ་དམ་བསྒྲགས་ཤུགས་ཆེན་པོ་བྱས་ཡོད་རེད་ད་ག་ནང་བཞིན་ཡིད་ཀྱི་ཐོག་ནས་ད་ཁོ་ཚོ་ཡང་སྲིད་སྤྲུལ་སྐུའི་ལམ་ལུགས་དང་ང་རང་ཚོ། སྐྱེ་བ་སྔ་ཕྱིའི་ཁས་ལེན་བྱེད་མཁན་ཡིན་དུས་ཙམ་པ་ལ་འདི་ག་ལའང་ཐེ་བྱུས་བྱས་འགོ་བཙུགས་དུས་ཙམ་པ་ལ་ཨ་ནི་ཁོ་རང་ཚོ་ལ་དེ་འདྲའི་ཅིག་ང་རང་ཆ་ཚང་ཅིག་ཞུ་ཡས་ཆོག་གོང་སོང་འདི་ཡིན་དུས་ཙམ་པ་ལ་ད་ཅིག་ད་ལྟ་ཉེ་བའི་ཆར་ལ་ང་རང་ཚོས་ཀྱི་བོད་ཀྱི་ཐ་སྙད་བརྗོད་ཡོད་བ་འདི་རྒྱ་ནག་གི་དཔེ་ཁོ་རང་ནག་སུབ་གཏོང་ཡ་གི་འབད་བརྩོན་བྱས་བྱས་ཁོ་ཚོས་ཀྱི་ཐ་སྙད་ཤི་ཙང་ལབ་འདི་བེད་སྤྱོད་གཏོང་ཡ་འགོ་བཙུགས་ཀྱི་ཡོད་བ་ལ་འདི་ཡིན་དུས་ཉེ་བའི་ཆར་ལ་ཨ་ནི་ང་རང་ཚོ་རྒྱ་གར་གྱི་དབྱིན་ཇི་གསར་འགོད་པ་མང་པོ་ཞིག་ནང་ལོགས་ལ། ཁོ་རང་ཚོས་ཀྱིས་ཨ་ནི་བོད་ཀྱི་ཐ་སྙད་མ་བྲིས་པ་བྱས་ཤི་ཙང་བྲིས་ཡ་འགོ་བཙུགས་འདུག་དེ་ནི་ཁོ་ཚོ་ལ་ཁ་ཐུག་ཞུ་ཡི་ཡིན་པ་དེ་ང་རང་ཚོ་བོད་ཀྱི་འཐབ་རྩོད་གཅིག་པོ་མ་རེད་རྒྱ་གར་ལ་ཡང་གནོད་ཀྱི་རེད་གང་ཅི་ལོ་རྒྱུས་རང་བཞིན་གྱི་ཐོག་ནས་ང་རང་ཚོས་བོད་དང་རྒྱ་གར་གཉིས་ཀྱི་འབྲེལ་བའི་ཐོག་ནས་དགོངས་པ་བཞེས་པ་ཡིན་ན་རྒྱ་གར་སོ་སོ་རྒྱལ་ཁབ་ཅིག་གི་ངོ་བོ་ཐོག་ནས་དགོངས་པ་བཞེས་པ་ཡིན་ན་དེ་གང་ལྟར་གནོད་ཡ་མ་གཏོགས་ཨ་ནི་ཕན་ཡ་ལས་ཀ་རྩ་བ་ཉིད་ནས་མ་རེད་དེ་ཡིན་དུས་ཁྱེད་རྣམ་པ་གསར་འགོད་པ་ཡིན་དུས་ཙམ་པ་ལ་ཁྱེད་རང་ཚོས་ཡང་འདིའི་ཐོག་ལ་ངེས་པར་དུ་ཅིག་གང་ཐུབ་ཐུབ་ཅིག་ཨ་ནི་གོ་རྟོགས་སྤེལ་དེ་གལ་ཆེན་པོ་ཆགས་ཀྱི་འདུག་འདི་ཞུ་ཡས་གལ་ཆེན་པོ་ཆགས་ཀྱི་འདུག་དེ་ཡིན་དུས་སྤྱི་ཡོངས་ཀྱི་ཆ་ནས་ད་ལྟའི་ཆ་ལ་ཨ་ནི་བོད་ནང་ལོགས་ལ་ཇི་ལྟར་བོད་ནས་གནས་ཚུལ་ཡོང་ཡ་དཔེ་ཁག་པོ་རེད་དེ་ཡིན་དུས་ཙམ་པ་ལ་ད་ལྟའི་ཆ་ལ་བོད་ནང་ལོགས་ལ་འགྱུར་བ་ག་རེ་ག་རེ་ཕྱིན་གྱི་ཡོད་པ་འདི་ཨ་ནི་ཁོ་རང་ཚོ་ལ་ཞུ་ཡས་དང་ད་ག་ནང་བཞིན་གྱི་གཅིག་འདི་ད་ལྟ་དུས་རྒྱུན་དུ་ཨ་ནི་ང་རང་ཚོ་སྔོན་མ་ནས། བོད་ལ་ས་བདུན་ཅུ་དྲུག་ཅུ་ནས་རྒྱབ་སྐྱོར་གནང་མཁན་ཁོ་རང་ཚོ་ད་ལྟའི་ཆར་ལ་ཅིག་ལས་ཐོག་ཡོད་མེད་ལ་མ་ལྟ་བའི་ཁོ་རང་ཚོ་འདུག་སེ་ཐུག་པ་དང་ཁོང་ཚོ་ཡིན་ན་དཔེ་དགའ་པོ་བྱེད་ཀྱི་འདུག་ཁོ་རང་ཚོ་ཡིན་ན་འདི་ང་རང་ཚོ་འདུག་སེ་བྱས་པ་དེ་ཁོ་རང་ཚོ་རླབས་ཆེན་པོ་གཟིགས་ཀྱི་འདུག་དེ་ཡིན་དུས་ཙམ་པ་ལ་ད་གང་ལྟར་སྤྱི་ཡོངས་ཀྱི་ཐོག་ནས་ཁོ་རང་ཚོའི་སེམས་ནང་ལོགས་ལ་ཡང་ཅིག་ཚོར་བ་དེ་ཡེ་ནས་ཡོད་རེད་བ་བོད་དོན་ཐོག་ལ་ཚོར་བ་སྒོ་ནས་ཡང་ཅིག་ཤུགས་ཆེ་རུ་གཏོང་ཡ་དང་དེ་ཏན་ཏན་དོ་སྣང་བྱུང་སོང་ད་ག་ནང་བཞིན་གྱི་ཡང་ཅིག།